ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅུ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་རེས་གཟའ་པ་སངས་ཀྱི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་སྙན་སྒྲོན་དང་ལེ་ཚན་ངོ་སྤྲོད་ཞུ་མཁན་གཡུ་སྒྲོན་ལགས་དང་བསྟན་འཛིན་དཔལ་མོ་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་ཡི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གིས་ཆུ་ཤུགས་གློག་ཁང་འཛུགས་སྐྲུན་གྱི་ལས་གཞིའི་ཆེད་དུ་ས་གནས་མང་ཚོགས་གནས་སྤོ་བྱེད་དགོས་པའི་བཙན་བཀའ་བཏང་བར་མང་ཚོགས་ཀྱིས་ངོ་རྒོལ་མུ་མཐུད་བྱེད་བཞིན་པར་བརྟེན་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་རེས་གཟའ་ཕུར་བུའི་ཉིན། དབོན་པོ་སྟོད་ཀྱི་དགོན་སྡེ་དང་ཡེ་ན་དགོན་གྱི་དགེ་འདུན་པ་དང་མང་ཚོགས་བརྒྱ་ཕྲག་འཛིན་བཟུང་བྱས་ཡོད་པ་སོགས་ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་རྒྱུ་དང། ཁམས་སྡེ་དགེ་རྫོང་ཁོངས་ཀྱི་འབྲི་ཆུའི་སྟེང་དུ་རྒྱ་ནག་གཞུང་གིས་ཆུ་ཤུགས་གློག་ཁང་འཛུགས་སྐྲུན་བྱ་རྒྱུའི་ཆེད་དུ་བོད་མིས་ངོ་རྒོལ་བྱས་པའི་རྗེས་བོད་མི་མང་པོ་འཛིན་བཟུང་བྱས་པར་བརྟེན་བཞུགས་སྒར་རྡ་རམ་ས་ལར་བོད་མི་ཚོས་རྒྱ་ནག་གཞུང་ལ་ངོ་རྒོལ་ལས་འགུལ་སྤེལ་བའི་སྐོར་སྙན་སྒྲོན་ཞུ་རྒྱུ་དང། ཨ་རིའི་ནིའུ་ཡོག་ཏུ་ཡོད་པའི་རྗེ་བཙུན་ཀུན་དཔལ་གླིང་གིས་བོད་མི་གཙོ་བོར་གྱུར་པའི་མི་མང་ལ་སྤྱི་ཚོགས་ཕན་བདེ་ཞབས་འདེགས་སྒྲུབ་བཞིན་པའི་སྐོར་དང། གསར་འགྱུར་དཔྱད་གཏམ་ལེ་ཚན་ནང་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་ཕྱི་ཚེས་ཉི་ཤུ་གསུམ་ནས་འགོ་འཛུགས་ཀྱིས་ཕྱི་ཚེས་ཉི་ཤུ་ལྔ་བར་ཉིན་གྲངས་གསུམ་རིང་སྦེལ་ཇམ་རྒྱལ་ས་སྦུ་རུ་སེལ་ནང་འཚོགས་ཡོད་པའི་སྐོར་དང། རྒྱ་ནག་དང་ཧོང་ཀོང་ཐེ་ཝན་གྱི་ལེ་ཚན་ནང་རྒྱ་ནག་གི་དཔལ་འབྱོར་གནས་བབ་ཉམས་རྒུད་འགྲོ་བཞིན་པ་དང་དུས་མཚུངས་རྒྱལ་སྤྱིའི་འབྲེལ་ལམ་ཡང་ཇེ་སྡུག་ཏུ་འགྲོ་བཞིན་ཡོད་པའི་སྐོར་དང།
འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ནང་རྒྱ་གར་ནང་གི་ནང་པའི་གནས་ཆེན་ཁོངས་ནས་ནཱ་ལེན་དྲ་དང་རྒྱལ་པོའི་ཁབ་དང་བྱ་རྒོད་ཕུང་པོའི་རི་བཅས་སྐོར་མུ་མཐུད་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བཅར་འདྲིའི་ལེ་ཚན་ནང་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཨ་རིའི་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐོར་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། དེ་རིང་གསར་འགྱུར་ཁག་བསྟན་འཛིན་དཔལ་མོ་ལགས་དང་གཡུ་སྒྲོན་གཉིས་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་ནག་གཞུང་གིས་བོད་ཤར་ཕྱོགས་ཁམས་སྡེ་དགེ་རྫོང་གི་དབོན་པོ་སྟོད་ཁུལ་དུ་བོད་མི་མང་པོ་འཛིན་བཟུང་བྱས་འདུག་རྒྱ་ནག་གཞུང་གིས་ཆུ་ཤུགས་གློག་ཁང་འཛུགས་སྐྲུན་ལས་གཞིའི་ཆེད་དུ་ས་གནས་མང་ཚོགས་གནས་སྤོ་བྱ་དགོས་པའི་བཙན་བཀའ་བཏང་བར་གཟའ་འཁོར་སྔོན་མ་ནས་ས་གནས་མང་ཚོགས་ཀྱིས་ངོ་རྒོལ་མུ་མཐུད་བྱེད་བཞིན་པར་བརྟེན་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་རེས་གཟའ་ཕུར་བུའི་ཉིན་དབོན་པོ་སྟོད་ཀྱི་དགོན་དང་ཡེ་ན་དགོན་གྱི་དགེ་འདུན་པ་དང་མང་ཚོགས་བརྒྱ་ཕྲག་འཛིན་བཟུང་བྱས་ཡོད་པ་རེད་འདུག

ཉེ་ལམ་བོད་ནང་གི་སི་ཁྲོན་ཞིང་ཆེན་གྱི་དཀར་མཛེས་བོད་རིགས་རང་སྐྱོང་ས་ཁུལ་གྱི་ཁོངས་གཏོགས་མདོ་ཁམས་སྡེ་དགེ་རྫོང་གི་དབོན་པོ་སྟོད་དུ་རྒྱ་ནག་གཞུང་གིས་འབྲི་ཆུ་འབབ་རྒྱུད་དུ་ཆུ་གློག་ས་ཚིགས་གསར་རྒྱག་ལ་ཁག་བཞག་སྟེ། དབོན་པོ་སྟོད་ས་གནས་ཀྱི་བོད་མི་ཚོ་གི་གྲོང་ཚོ་དང་དགོན་སྡེ་ཁག་ས་གནས་གཞན་དུ་གནས་སྤོས་བྱ་དགོས་ལུགས་ཀྱི་བཙན་བཀའ་བཏང་བར། བོད་མི་ཚོས་ཞི་བའི་སྒོ་ནས་ས་གནས་གཞུང་ལ་གནས་སྤོས་བྱ་མི་དགོས་པ་གི་ཞུ་འབོད་དང་རེ་སྐུལ་གནང་ཡོད་ནའང། རྒྱ་ནག་གཞུང་གིས་དེ་ལ་ཉན་འཇོག་མི་བྱེད་པ་གི་ཁར། རྒྱ་ནག་གཞུང་གིས་སྤྱི་ཟླ་གཉིས་པ་གི་ཚེས་པ་ཉེར་གཉིས་ཀྱི་ཉི་མ་ནས་ས་གནས་དེ་གི་དབོན་སྟོད་དགོན་དང་ཡེ་ན་དགོན་པ་གི་དགེ་འདུན་པ་དང། གྲོང་ཚོའི་ནང་གི་མི་ཕལ་ཆེ་བ་འཛིན་བཟུང་གིས་གཅར་རྡུང་ཚད་མེད་བཏང་ཡོད་པར་བརྟེན། བཞུགས་སྒར་དུ་ཕྱི་ཚེས་ཉེར་གཉིས་ཀྱི་ཉི་མ་བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་ཀྱི་གཞོན་ནུ་ལྷན་ཚོགས། བུད་མེད་ལྷན་ཚོགས་དང་བོད་རྒྱལ་ཡོངས་དམངས་གཙོ་ཚོགས་པ་བཅས་ནས། བོད་མི་ཚོར་གདུང་སེམས་མཉམ་བསྐྱེད་དང། རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་ཡོད་ཅིང། སྐབས་དེར་བོད་ཀྱི་གཞོན་ནུའི་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་ནས། རྒྱ་ནག་གཞུང་གིས་བོད་ནང་གི་གཞིས་ལུས་བོད་མི་ཚོར་གདུག་རྩུབ་དང་མནར་གཅོད་དེ་འདྲ་བཏང་བར་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་དང། བོད་མི་ཚོའི་རེ་འདུན་ལ་རྒྱ་ནག་གཞུང་གིས་ངེས་པར་དུ་ཉན་འཇོག་བྱེད་དགོས་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག།
ང་ཚོའི་གཞིས་ལུས་བོད་མི་ཚོ་གིས་ཐ་ན་སོ་སོའི་སྲོག་ཡིན་ཆད་བློས་བཏང་བྱས་ཅིག་ཁོ་རང་ཚོ་ལ་ཞི་བའི་ཐོག་ནས་དེ་འདྲའི་རེ་བ་དང་འབོད་སྐུལ་ཞུ་ཡ་དེ་ལ་ངེས་པར་དུ་དགྲ་བོ་རྒྱ་ནག་གཞུང་ཡིན་པས་ནས་ཅིག་ཁོང་ཚོ་གི་དེ་འདྲའི་རེ་བ་དང་དེ་འདྲའི་ཐོག་ལ་ངེས་པར་དུ་ཅིག་བསམ་བློ་བཏང་དགོས་ཡ་གི་དུས་ཚོད་ཅིག་ཆགས་ཡོད་རེད་བསམ་གྱིས་ལགས།
ཡང་བོད་རང་བཙན་སློབ་ཕྲུག་ཚོགས་པ་གི་རྒྱ་གར་ནང་གི་འགན་འཛིན་བསྟན་འཛིན་པ་སངས་ལགས་ནས་ཀྱང། བོད་མི་ཚོས་ཆུ་མཛོད་དེ་མཚམས་འཇོག་ཡོང་བར་ཞི་བའི་སྒོ་ནས་འབོད་སྐུལ་གནང་ཡོད་ནའང། རྒྱ་ནག་གཞུང་གིས་དེ་ལ་ཉན་འཇོག་མི་བྱེད་པ་དེར། ང་ཚོས་ངོ་རྒོལ་བྱེད་རྒྱུ་གལ་ཆེན་ཡིན་པ་ནི། བོད་མི་གནས་སྤོས་ཀྱི་གནས་ཚུལ་བོད་ཀྱི་ས་གནས་གང་ས་ལ་འབྱུང་གི་ཡོད་པས། བོད་ཀྱི་ཁོར་ཡུག་དང་བོད་མི་ལ་གནོད་འཚེ་ཚབས་ཆེན་ཕོག་གི་ཡོད་ཅིང། འཛམ་གླིང་གི་གཞུང་དམངས་ཚང་མས་གནད་དོན་དེར་དོ་སྣང་བྱེད་རྒྱུ་གལ་ཆེན་མཐོང་གི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། རྟ་ཡུལ་ཁ་ས་ཆ་ག་བ་ག་ས་ལ་དེ་འདྲའི་མང་པོ་ཞིག་བྱུང་བསྡད་ཡོད་རེད། ཨ་དེ་འདྲའི་ཞིག་སྒང་ལ་ཨང། དེ་ག་ལ་ཅིག་ལྟ་དུས་ཁོར་ཡུག་སྒང་ལ་ང་ཚོ་རྣམ་པ་ཅིག་ལྟ་བ་ན་བོད་ཀྱི་རྒྱུག་ཆུ་དེ་ཚོ་ཚང་མ། བོད་པ་གཅིག་པུ་མ་ཡིན་པར་ད་ལྟ་ཨེ་ཤ་ཡ་ཁག་གི་མི་དུང་ཕྱུར་གཅིག་དང་ཆ་ག་ས་ལ་ང་ཚོ་བརྟེན་ནས་བསྡད་ཡོད་ད་བྱས་ཙང་བོད་ཀྱི་ཁོར་ཡུག་ལ་ཅིག་གནོད་སྐྱེལ་གྱི་ཡོད་ན་དེ་ང་ཚོ་བོད་པ་དང་བོད་མི་གཅིག་པུ་མ་ཡིན་པར། ཨེ་ཤ་ཡ་ང་ཚོ་གི་ད་འཛམ་གླིང་ཕྱོགས་ཡོངས་ཅིག་ལ་དེ་གི་ཏན་ཏན་གནོད་སྐྱེལ་གྱི་ཚོང་བྱས་ཙང་ང་ཚོ་འཛམ་གླིང་མི་མང་ཚང་མ་དང་གཞུང་དང་ཚང་མ་གི་དེའི་གནད་དོན་སྒང་ལ

མཐར་བོད་མི་དེ་ཚོ་འཛིན་བཟུང་བཙན་ཁྲིད་བྱས་པའི་ཐོག་ས་གནས་དེ་ཁུལ་གྱི་གནས་ཚུལ་ཕྱི་ལ་མི་ཁྱབ་པའི་ཆེད་དུ་དྲ་རྒྱ་བཀག་སྡོམ་དང་ཁ་པར་བཙན་གྱིས་འཕྲོག་པ། བོད་མི་ཚོར་གང་བྱུང་ཉེས་རྡུང་བཏང་ནས་རྨས་སྐྱོན་ཕོག་པ་དང། གྲོང་ཚོ་ཕན་ཚུན་གྱི་ནང་སྐྱོད་མི་ཆོག་པའི་བཀག་སྡོམ་བཀའ་རྒྱའང་བཏང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།

ཡོ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཀྱིས་སུད་སི་གྲོང་ཁྱེར་ཛུ་རིག་ཏུ་ཡོད་པའི་རྒྱ་ནག་གཞུང་ཚབ་ཡན་ལག་ལས་ཁུངས་མདུན་དུ་བོད་ཤར་ཕྱོགས་སྡེ་དགེའི་དགོན་པ་དང་བོད་མིའི་གྲོང་ཚོ་བཅུ་གྲངས་འགའ་ཤས་ཤིག་བཙན་ཤེད་ཀྱིས་ས་གནས་གཞན་དུ་གནས་སྤོ་བྱ་དགོས་པའི་རྒྱ་ནག་གཞུང་གིས་བཀོད་ཁྱབ་བཏང་བའི་བྱ་ཐབས་ལ་ངོ་རྒོལ་གྱི་རྣམ་པ་མཚོན་པའི་འཁྲབ་སྟོན་ལམ་ནས་ལས་འགུལ་སྤེལ་འདུག། དེ་ཡང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་གཅིག་ཉིན་གྱི་དགོང་མོར་ཡོ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཀྱི་ཚོགས་མི་བདུན Swiss གྲོང་ཁྱེར་ཛུ་རིག་ནང་གི་རྒྱ་ནག་གཞུང་ཚབ་ཡན་ལག་ལས་ཁུངས་མདུན་དུ་འདུ་འཛོམས་ཀྱིས་བོད་ནང་གི་བོད་མི་ཚོས་ཞུ་འབོད་བྱེད་པའི་རྣམ་པ་འཁྲབ་སྟོན་གྱི་ངོ་རྒོལ་ལས་འགུལ་སྤེལ་ཡོད་པ་དང། ཉེ་ཆར་བོད་ཀྱི་ཁམས་སྡེ་དགེ་ས་ཁུལ་དུ་བོད་མི་ཚོས་ངོ་རྒོལ་ལས་འགུལ་སྤེལ་བའི་བརྙན་པར་སོགས་ཕྱི་ཕྱོགས་སུ་མཐོང་བར་བརྟེན་ནས་ཁོང་ཚོར་རྒྱབ་སྐྱོར་གྱི་ངོ་རྒོལ་ལས་འགུལ་སྤེལ་བ་ཞིག་ཡིན་པར་གསུངས་འདུག། དེའི་སྐོར་ལ་ཡོ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཀྱི་ཟུང་འབྲེལ་ཚོགས་གཙོ་ཚེ་རིང་མགོན་པོ་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། གཟའ་ལྷག་པའི་དགོང་དག་ལ་ཡོ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་མི་བདུན། སུད་སི་གི་ས་གནས་ཛུ་རིག་ལ་རྒྱ་མིའི consulate མདུན་ལ་སྐད་འབོད་བརྒྱབ་ག་འགྲོ་རེད། སྐད་འབོད་བརྒྱབ་དུས་ག་ལ་ང་ཚོ police མཉམ་པོ་ཁེ་གུ་དཀའ་ལས་བྱུང་མ་སོང། སྐད་འབོད་བརྒྱབ་པའི་རྒྱུ་མཚན་དེ་འདི་རེད་ང་ཚོ་ཉི་མ་གཅིག་སྔོན་ལ Instagram ལ་པར་མཐོང་སོང་པར་དེ་ཚོ་སྒང་ལ་བོད་པ་བོད་བུ་ལ་ཡི་མི་སུམ་བརྒྱ་ཙམ་སྐད་འབོད་རྒྱབ་དེ་འདུག་པ་འདི་ས་གནས་སྡེ་དགེ་ལ་རེད་འགྲོ་ཨ། གནས་འདིའི་དོན་ལ་འཁྲུལ་དུས་ག་ལ་ང་ཚོ་ཨོ་པར་འདི་ཚོ་མཐོང་དུས་ག་ལ་ང་ཚོ་སོ་སོ་ཚོར་བ་གཅིག་བྱེད་དགོས་པ་འདྲ་ཞིག་སླེབས་སོང་ཨ། རྒྱ་ནག་གཞུང་གི་འཛུགས་སྐྲུན་ལས་གཞི་དེ་དག་གིས་བོད་ཁོར་ཡུག་ལ་གཏོར་སྐྱོན་དང་བོད་མིའི་འཚོ་གནས་ལ་ཉེན་ཁ་བཟོ་བ་དང། བོད་ནི་ང་ཚོའི་ཕ་ཡུལ་ཙམ་མིན་པར་འགྲོ་བ་མི་ས་ཡ་མང་པོའི་འཚོ་གནས་ཀྱི་རྟེན་གཞི་ཆུའི་ཐོན་ཁུངས་ཤིག་དང། མི་རབས་མང་པོ་གཅེས་འཛིན་དང་བདག་སྐྱོང་བྱ་དགོས་པ་ཞིག་ཡིན་ཞིང། ད་རེས་ངོ་རྒོལ་ལས་འགུལ་དེ་ནི་རྒྱ་ནག་གཞུང་གིས་བོད་མི་གང་བྱུང་དུ་འཛིན་བཟུང་བྱེད་པའི་བྱ་སྤྱོད་འགོག་ཐུབ་ཡོང་བའི་རྒྱལ་སྤྱིའི་སྤྱི་ཚོགས་ལ་འབོད་སྐུལ་ཞུ་རྒྱུའི་ཆེད་དུ་ཡིན་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། ཡོ་རོབ་བོད་རིགས་གཞོན་ནུའི་མཐུན་ཚོགས་ཀྱིས་གསལ་བསྒྲགས་ཤིག་སྤེལ་བའི་ནང། རྒྱ་ནག་གཞུང་གིས་ཁམས་སྡེ་དགེའི་འབྲི་ཆུའི་བབ་རྒྱུན་དུ་ཆུ་ཤུགས་གློག་ཁང་འཛུགས་སྐྲུན་བྱ་རྒྱུའི་ཆེད་དུ་ས་གནས་མང་ཚོགས་རྣམས་གནས་སྤོ་བྱ་དགོས་པའི་བཀོད་ཁྱབ་བཏང་བར་བརྟེན་ཉེ་ཆར་ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་ཉིན་ཉུང་མཐར་ས་གནས་བོད་མི་སུམ་བརྒྱ་སྡེ་དགེ་ས་གནས་གཞུང་ལས་ཁུངས་མདུན་དུ་འདུ་འཛོམས་བྱས་ཏེ་རྒྱ་ནག་གཞུང་གི་བཀོད་ཁྱབ་ལ་ངོ་རྒོལ་བྱས་ཤིང། བོད་མི་ཚོས་ཞི་བའི་ངོ་རྒོལ་བྱས་པའི་བརྙན་པར་རྣམས་རྒྱ་ནག་གཞུང་གི་སྤྱི་ཚོགས་དྲ་ལམ། Weibo། ཟེར་བའི་ཐོག་ཁྱབ་ཡོད་ཀྱང་རྒྱ་ནག་གཞུང་གིས་བརྙན་པར་དེ་དག་མཐོང་རྒྱུ་མེད་པ་བཟོས་ཡོད་པ་རེད་འདུག།
ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་གི་ཆེས་མཐོའི་ལས་དོན་ལྷན་ཚོགས་ཀྱིས་རྒྱ་ནག་གཞུང་གིས་བོད་དང་ཡུ་གུར། སོག་པོ་བཅས་ཀྱི་སྐད་ཡིག་ཚང་མར་སྲུང་སྐྱོབ་བྱ་རྒྱུའི་རེ་སྐུལ་གནང་འདུག་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་གཅིག་རྒྱལ་སྤྱིའི་ཕ་སྐད་ཉིན་མོ་དང་སྟབས་བསྟུན Congressional Executive Commission on China ཞེས་པའི་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་གི་ཆེས་མཐོའི་ལས་དོན་ལྷན་ཚོགས་ཀྱི་ཚོགས་གཙོ་གཉིས་ཀྱིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་བཙན་ཤེད་ཀྱིས་སྐད་ཡིག་དང་རིག་གཞུང་གཅིག་གྱུར་བཟོ་བའི་ལས་འགུལ་ངེས་པར་མཚམས་འཇོག་བྱས་ཏེ་རྒྱ་ནག་ཏུ་གནས་སྡོད་བོད་མི་དང Uyghur། སོག་པོ་དང་དེ་བཞིན་རྒྱ་ནག་ནང་སྐད་ཡིག་གང་ཞིག་བཀོལ་སྤྱོད་བྱེད་མཁན་ཚང་མ་རང་གི་ཕ་སྐད་ཐོག་སློབ་སྦྱོང་བྱེད་རྒྱུ་དང་རྒྱུན་འཛིན་མཁོ་སྤྲོད་སྲུང་སྐྱོབ་བྱེད་འཇུག་དགོས་པ་རེད་ཅེས་ཨེག་སི་སྤྱི་ཚོགས་དྲ་རྒྱའི་ཐོག་ནས་བསྐུལ་མ་བྱས་འདུག།
དབུས་བོད་མིའི་སྒྲིག་འཛུགས་ཀྱི་ཆབ་སྲིད་དབུ་ཁྲིད་སྲིད་སྐྱོང་མཆོག་གིས་རྒྱ་ནག་གཞུང་གིས་བོད་མིའི་ཐོག་དྲག་གནོན་བྱེད་བཞིན་པའི་ཐད་ནན་བརྗོད་གནང་སྟེ་དེང་རྒྱ་ནག་གཞུང་གི་ཆབ་སྲིད་གནས་སྟངས་ལ་ལྟོས་ཚེ་བོད་མི་རྣམས་རྒྱ་ནག་གཞུང་གི་དྲག་གནོན་འོག་ཏུ་གནས་བཞིན་ཡོད་པ་དང་བྱ་སྤྱོད་དེ་ནི་བོད་མི་རྣམས་དབུགས་བཀག་གཏོང་བ་ལྟ་བུའི་དྲག་གནོན་མྱོང་བཞིན་ཡོད་པར་བརྟེན་ང་ཚོ་བོད་མི་རྣམས་རིམ་པས་རྩ་མེད་དུ་འགྲོ་བཞིན་པའི་སྐོར་ཧྥ་རན་སི་གསར་འགྱུར་ལས་ཁང་བཅར་འདྲི་དང་ལེན་གནང་སྐབས་གསུངས་འདུག་དེ་ཡང་རྒྱ་ནག་གཞུང་གིས་བོད་ནང་བཙན་འཛུལ་བྱས་པའི་བྱ་སྤྱོད་ལ་བོད་མི་རྣམས་ཀྱིས་གཞི་རྒྱ་ཆེ་བའི་ངོ་རྒོལ་ལས་འགུལ་སྤེལ་ཏེ་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་ལྔ་པ་དེ་འཛམ་གླིང་གང་སར་བོད་མི་ཚོས་སྲུང་བརྩི་ཞུ་རྒྱུའི་གྲ་སྒྲིག་བྱེད་བཞིན་ཡོད་པ་དང་བསྟུན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཆབ་སྲིད་ཀྱི་སྐུ་དབང་རྩིས་སྤྲོད་གནང་ཡུལ་བོད་མིའི་དམངས་གཙོའི་ལམ་ནས་བདམས་པའི་སྲིད་སྐྱོང་མཆོག་གིས་བོད་རྒྱའི་དཀའ་རྙོག་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་འཚོ་བཞུགས་སྐབས་སེལ་ཐུབ་པའི་ཐུགས་རེ་ཡོད་པའི་སྐོར་གསུངས་ཡོད་ལ། ད་དུང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེའི་རིང་ལ་བོད་ཀྱི་བདེན་མཐའ་སེལ་བར་ཐབས་ལམ་ཡོད་པར་ཡིད་ཆེས་དང་རེ་བ་གནང་གི་ཡོད་ཅེས་གསུངས་འདུག་སྲིད་སྐྱོང་མཆོག་གིས་ད་དུང། རྒྱ་ནག་གཞུང་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ཐོག་ལ་ཐེ་ཇུས་བྱེད་ཐབས་བྱེད་པ་དེ་ནི་རྒྱ་ནག་གཞུང་གིས་མ་འོངས་པར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུའི་ཡང་སྲིད་ཀྱི་ཐད་དང་བོད་མིའི་ཐོག་ལ་དབང་བསྒྱུར་བྱ་རྒྱུའི་ཆེད་དུ་དམིགས་པ་ཞིག་རེད་ཅེས་གསུངས་འདུག་བོད་མི་ཚོས་ལོ་ལྟར་གསུམ་བཅུའི་དུས་དྲན་སྲུང་བརྩི་ཞུ་བཞིན་པ་དེ་ནི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་གཞུང་གིས་བོད་བཙན་བཟུང་བྱས་པར་ངོ་རྒོལ་ལས་འགུལ་སྤེལ་བའི་ཉིན་མོ་ཞིག་ཡིན་ཞིང། རྒྱ་ནག་གཞུང་གི་བཙན་འཛུལ་རྐྱེན་པས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་བོད་མི་སྟོང་ཕྲག་འགའ་ཤས་ཧི་མ་ལ་ཡ་བརྒྱུད་དེ་བོད་ཀྱི་ཁྱིམ་མཚེས་རྒྱལ་ཁབ་རྒྱ་གར་ནང་བཙན་བྱོལ་དུ་ཕེབས་དགོས་བྱུང་བ་དང་དེར་བཙན་བྱོལ་བོད་མིའི་སྒྲིག་འཛུགས་གསར་འཛུགས་གནང་ཡོད་པ་རེད་ཅེས་གནས་ཚུལ་དེ་ནང་བཀོད་འདུག། དབྱིན་ཡུལ་གྱི The Royal Borough of Greenwich གྲོང་ཁྱེར་ནང་བོད་མི་ལ་རྒྱབ་སྐྱོར་དང་གདུང་སེམས་མཉམ་སྐྱེད་ཀྱི་མཚོན་ཆེད་སླར་ཡང་འདི་ལོའི་བོད་མི་སྒེར་ལངས་ཀྱི་དུས་དྲན་དང་བསྟུན་ནས་བོད་ཀྱི་རྒྱལ་དར་སྒྲེང་འཛུགས་གནང་རྒྱུ་ཡིན་པ་གསུངས་འདུག། བོད་མི་ཞི་བའི་རང་དབང་འཐབ་རྩོད་ལ་རྒྱབ་སྐྱོར་མཚོན་ཆེད་འདི་ལོའི་ཟླ་བ་གསུམ་པའི་ཚེས་དྲུག་ཉིན་ཨིན་ཡུལ་གྱི The Royal Borough of Greenwich གྲོང་ཁྱེར་ནང་གི Woolwich Town Hall ཞེས་པའི་གྲོང་སྡེའི་ཚོགས་ཁང་མདུན་སླར་ཡང་བོད་ཀྱི་རྒྱལ་དར་སྒྲེང་འཛུགས་གནང་རྒྱུ་ཡིན་པའི་སྐོར་བོད་མི་དང་གདུག་རྩུབ་འོག་གི་གྲངས་ཉུང་མི་རིགས་ཆེད་གོ་ལའི་མཐུན་ཚོགས་ཀྱི་འགན་འཛིན་ཚེ་རིང་པ་སངས་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་གནང་བྱུང། ད་རེས་བོད་ཀྱི་རྒྱལ་དར་སྒྲེང་འཛུགས་བྱེད་རྒྱུ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་བོད་མི་ཚོས་རྒྱ་ནག་གི་བཙན་འཛུལ་ལ་སྒེར་ལངས་བྱས་ནས་ལོ་དྲུག་ཅུ་རེ་ལྔ་འཁོར་བའི་དུས་དྲན་ཞིག་སྲུང་བརྩི་བྱེད་ཀྱི་ཡོད་པ་དང། དེ་བཞིན་ཟླ་བ་གསུམ་པའི་ཚེས་བཅུ་ཉིན་འཛམ་གླིང་ཁྱོན་ཡོངས་སུ་བོད་མི་ཚོས་གསུམ་བཅུའི་སྒེར་ལངས་ཀྱི་ཉིན་མོ་དྲན་གསོ་ཞུ་གི་ཡོད་པའི་དུས་སྐབས་དང་བསྟུན་འཁེལ་ཡོད་པ་རེད་འདུག། Greenwich གྲོང་ཁྱེར་གྱི་སྤྱི་ཁྱབ་དང་འགན་འཛིན་གཞོན་པ་སོགས་དཔོན་རིགས་གཞན་དག་བཅས་མཛད་སྒོ་དེར་མཉམ་ཞུགས་གནང་རྒྱུ་ཡིན་པ་དང་མཛད་སྒོ་དེའི་ནང་བོད་ཀྱི་རྒྱལ་གླུ་ལེན་པ་དང་འཛམ་གླིང་ཞི་བདེ་ཆེད་དུ་སྨོན་ལམ་འདོན་རྒྱུ་སོགས་ཀྱི་འཆར་གཞི་ཡང་འདུག། བྱེད་སྒོ་དེ་ནི Greenwich གྲོང་ཁྱེར་སྤྱི་ཁྱབ་གཞུང་ལས་ཁང་དང Greenwich ས་གནས་བོད་རིགས་སྤྱི་མཐུན་ཚོགས་པ་གཉིས་ཀྱི་གོ་སྒྲིག་གིས་ས་ཁུལ་དེར་བོད་རིགས་ལ་རྒྱབ་སྐྱོར་བྱས་པ་མཚོན་ཆེད་དང་ལྷག་པར་དུ་རྒྱ་དམར་གྱིས་བཙན་བཟུང་བྱས་པའི་བོད་ནང་གི་བོད་མི་རྣམས་ལ་སྡུག་སྦྱོང་མནར་གཅོད་གཏོང་བཞིན་ཡོད་པ་དེར་གདུང་སེམས་མཉམ་སྐྱེད་མཚོན་ཆེད་དུ་དམིགས་པ་ཡིན་པར་ཚེ་རིང་པ་སངས་ལགས་ཀྱིས་ངོས་འཛིན་གནང་གི་འདུག་གྲོང་ཁྱེར་དེར་བོད་ཀྱི་རྒྱལ་དར་སྒྲེང་འཛུགས་གནང་སྲོལ་དེ་ནི་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག Greenwich གྲོང་ཁྱེར་ནང་ཆིབས་བསྒྱུར་གནང་སྐབས་ནས་འགོ་བཙུགས་ཡོད་འདུག། བསྟན་འཛིན་པདྨ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་གི་ཡིན། མ་ཡ་མར་རམ་འབར་མའི་གཞུང་གིས་ནུབ་མ་ཡ་མར་ནང་འཐབ་འཁྲུག་གི་དཀའ་ངལ་ཡོད་པའི་ལྷོ་ཕྱོགས་མཚོ་ཁའི་ས་ཁུལ་ནང་ཟླ་བ་གཉིས་འགྲིམ་འགྲུལ་མི་ཆོག་པ་དུས་བཀག་རིང་དུ་བཏང་བའི་སྐོར་ས་གནས་མང་ཚོགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་བྱས། བྱས་འདུག་དེ་ཡང་འཐབ་འཁྲུག་གི་དཀའ་ངལ་ཡོད་པའི་འབར་མའི་རཱ་ཁེ་མངའ་སྡེའི་ནང་གི་མང་ཚོགས་རྣམས་ཕྱི་ཟླ་བཞི་པའི་ཚེས་བཅུ་དགུ་བར་ཆབ་ཆུ་གྲོང་ཚོའི་མཚོ་ཁའི་ཐོག་ཆུ་ཐོག་ནས་འགྲིམ་འགྲུལ་མི་ཆོག་པ་དང་ཉ་འཛིན་མི་ཆོག་པ་རྡུང་འཚོང་མི་ཆོག་པའི་བཀག་སྡོམ་བྱས་ཡོད་འདུག་མ་ཡ་མ་ཡི་རཱ་ཁེ་མངའ་སྡེའི་གལ་ཆེའི་གྲོང་ཚོ་ཆབ་ཆུ་ཞེས་པའི་ནང་གི་མང་ཚོགས་རྣམས་ན་ནིང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་ནས་འགྲོ་སྐྱོད་བཀག་འགོག་བྱས་ཡོད་པ་ནི་མཱ་ཡཱན་མཱར་ཡི་ཇུན་ཊ་དྲག་པོའི་དམག་དཔུང་དང་ཨ་རན་ཁཱའི་གྲངས་ཉུང་མི་རིགས་གྱེན་ལོག་ཤོག་ཁག་དམག་དཔུང་བར་འཐབ་འཁྲུག་བྱུང་ནས་བཀག་འགོག་བྱས་པ་ཞིག་ཡིན་པ་རེད་འདུག་མཱ་ཡཱན་མཱར་ཡི་ཆབ་ཆུ་མཚོ་ཁའི་ས་གནས་དེ་ནི་རྒྱ་ནག་གཞུང་གིས་མ་དངུལ་བཏང་བའི་དམིགས་བསལ་དཔལ་འབྱོར་གྱི་མཐུན་འགྱུར་བྱེད་ཡུལ་གྱི་ས་ཁུལ་ཞིག་ཡིན་པའི་ཁར་ས་ཁུལ་དེ་ན་དྲག་པོའི་གཞུང་གི་དམག་དཔུང་དང་གྱེན་ལོག་ཤོག་ཁག་བར་གྱི་འཐབ་འཁྲུག་རྐྱེན་པས་གྲུ་གཟིངས་བབས་ཚུགས་དང་རི་ལིའི་ལྕགས་ལམ་འཛུགས་སྐྲུན་ལ་དཀའ་ངལ་འཕྲད་བཞིན་ཡོད་པའི་ཐོག་ས་གནས་དེའི་ནང་གི་མི་དམངས་ཚོར་རྒྱ་ནག་གཞུང་གིས་ཁུལ་དེར་འཛུགས་སྐྲུན་འཕེལ་རྒྱས་ཀྱི་ལས་གཞིའི་ཐོག་ནས་མང་ཚོགས་ལ་ལས་ཀའི་གོ་སྐབས་ཐོབ་མིན་སེམས་ཁྲལ་བྱེད་ཀྱི་ཡོད་པ་མ་ཟད། ས་ཁུལ་དེའི་ནང་གི་ཉའི་ཚོང་ལས་ཁང་གཙོ་བོའི་ཐོག་ལ་དཀའ་ངལ་གྱི་ཤུགས་རྐྱེན་ཐེབས་ཡོང་བསམ་པའི་སེམས་ཁྲལ་ཡོད་པའི་སྐོར་བཤད་ཡོད་པ་རེད་འདུག།
ཨ་རིའི་གྲོས་ཚོགས་འོག་མའི་ཨ་རི་དང་རྒྱ་ནག་གུང་ཁྲན་ཏང་དབར་འགྲན་བསྡུར་གྱི་འཐབ་ཇུས་ལས་དོན་ཚོགས་ཆུང Mike Gallagher གྱིས་ད་རིང་རེས་གཟའ་ཕུར་བུ་ཉིན་ཐེ་ཝན་གྱི་རྒྱལ་ས་ཏཱའི་པེ་རུ་འབྱུང་འགྱུར་ཨ་མི་རི་ཀའི་འོས་བསྡུའི་ནང་སུར་རྒྱལ་ཁ་ཐོབ་པ་ཡིན་ན་ཡང་རྒྱ་ནག་གིས་རང་གི་བདག་དབང་དུ་བརྩི་བའི་ཐེ་ཝན་ལ་སྔར་བཞིན་རྒྱབ་སྐྱོར་མུ་མཐུད་གནས་རྒྱུ་ཡིན་པ་ཁས་ལེན་བྱས་འདུག། རྒྱ་ནག་ལ་ཁ་གཏད་གཅོག་རྒྱུའི་ལངས་ཕྱོགས་བརྟན་པོ་བཟུང་མཁན་སྐུ་ཞབས་མཱིག་གྷེ་ལ་གྷེར་གྱི་སྣེ་ཁྲིད་འོག་གྲོས་ཚོགས་འཐུས་མི་གཞན་བཞི་ལས་གྲུབ་པའི་འཐུས་ཚབ་ཚོགས་ཆུང་ཞིག་ཕྱི་ཚེས་ཉི་ཤུ་རྩ་གཉིས་རེས་གཟའ་སྤེན་པའི་ཉིན་བར་དུ་ཐེ་ཝན་ལ་འཚམས་གཟིགས་དུ་ཕེབས་ཡོད་ཅིང་རེས་གཟའ་སྤེན་པར་ཕྱིར་ལོག་གནང་རྒྱུ་ཡིན་པ་རེད། རྒྱུད་ལམ་ཁག་གི་གནས་ཚུལ་ནང་གསལ་ལྟར་ན་སྐུ་ཞབས་མཱིག་གྷེ་ལ་གྷེར་གྱིས་རྒྱ་ནག་གིས་གནོད་ཤུགས་ཇི་ཙམ་སྤྲད་མིན་ལ་མ་ལྟོས་པར་ཨ་རིས་ཐེ་ཝན་ལ་གཡོ་བ་མེད་པར་རྒྱབ་སྐྱོར་བྱེད་རྒྱུ་ཡིན་པར་ནན་བཤད་བྱས་ཡོད་པ་རེད། ཁོང་གིས་ཨ་རིའི་གྲོས་ཚོགས་ཀྱི་སྐུ་ཚབ་ཚོགས་པ་དེ་ཕྱོགས་གཉིས་ཀྱི་རང་བཞིན་ལྡན་པའི་འཚམས་གཟིགས་ཤིག་རེད་ཅེས་དང། སྲིད་དབང་སྒེར་འཛིན་ལམ་ལུགས་ཀྱི་འགྲན་རྩོད་ཁྲོད་ནས་ཐེ་ཝན་གྱི་རང་དབང་སྲུང་སྐྱོབ་ཀྱི་སྣེ་ཁྲིད་བྱས་པར་བསྔགས་བརྗོད་བྱས་འདུག་རྒྱ་ནག་གཞུང་གིས་ཨ་རི་དང་ཐེ་ཝན་བར་གཞུང་འབྲེལ་འབྲེལ་ལམ་བྱེད་རྒྱུར་དགག་པ་བརྒྱབ་སྟེ་ཐེ་ཝན་དེ་རང་ཉིད་ཀྱི་བདག་དབང་དུ་བརྩི་ཡི་ཡོད་ཀྱང་ཐེ་ཝན་གྱིས་ཕྱི་རྒྱལ་གྱི་དཔོན་རིགས་གདན་ཞུ་བྱ་རྒྱུའི་ཐོབ་ཐང་ཡོད་པ་མ་ཟད། ཐེ་ཝན་རང་ཉིད་ཀྱི་ལས་དོན་ནང་རྒྱ་ནག་གིས་ཐེ་བྱུས་བྱེད་མི་ཆོག་པ་བརྗོད་ཀྱི་ཡོད་པ་རེད། སྐུ་ཞབས Mike Gallagher གྱིས་ཐེངས་འདིའི་འཚམས་གཟིགས་དེ་ཨ་རི་དང་ཐེ་ཝན་བར་གྱི་མཉམ་ལས་ཇེ་ཟབ་ཏུ་འགྲོ་བཞིན་པ་དེ་གཏིང་ཟབ་ཏུ་བཏང་བ་དང། ཁོང་གིས་ཐེ་ཝན་གྱི་འགོག་སྲུང་སྟོབས་ཤུགས་ཆེ་རུ་གཏོང་རྒྱུ་དང་ཕྱོགས་གཉིས་ཀྱི་མཉམ་ལས་གོང་མཐོར་གཏོང་རྒྱུར་དོ་སྣང་གཙོ་བོ་ཤུགས་སྣོན་རྒྱག་རྒྱུ་ཡིན་པ་དེ་གསལ་འདུག།
རྒྱ་ནག་ནི་འཛམ་གླིང་ནང་ནས་ཕྲུ་གུ་གསོ་སྐྱོང་ཐོག་ལ་འགྲོ་སོང་ཆེ་ཤོས་རྒྱལ་ཁབ་ཀྱི་གྲས་ཤིག་ཡིན་པའི་སྐོར་ཉམས་ཞིབ་གྲུབ་དོན་སྙན་ཐོ་ཞིག་ལས་ཤེས་རྟོགས་བྱུང་ཡོད་པ་རེད། རྒྱ་ནག་ནི་ཕྲུ་གུ་གསོ་སྐྱོང་ཐོག་ལ་འགྲོ་སོང་ཆེ་ཤོས་རྒྱལ་ཁབ་ཞིག་ཡིན་པ་དང་ཆབས་ཅིག་རྒྱ་ནག་ནང་བུ་དང་བུ་མོ་ཆ་མ་སྙོམས་པ་དེ་ཡིས་བུད་མེད་ཚོའི་ཕྲུ་གུ་སྐྱེ་ཚད་དམའ་བའི་དཀའ་ངལ་ཞིག་ཏུ་གྱུར་ཡོད་པ་མ་ཟད་མི་འབོར་འཕེལ་རིམ་ལ་ཡང་དཀའ་ངལ་ཆགས་ཡོད་པའི་སྐོར་ཉམས་ཞིབ་གྲུབ་དོན་ལས་ཤེས་རྟོགས་ཐུབ་ཀྱི་ཡོད་པ་རེད་འདུག་དེ་ཡང་རྒྱ་ནག་ནང་གི་ཡུའུ་ཝ་མི་འབོར་ཞིབ་འཇུག་ཁང་ཟེར་བའི་ཉམས་ཞིབ་སྙན་ཐོ་ཞིག་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་གཅིག་རེས་གཟའ་ལྷག་པའི་ཉིན་བཏོན་པའི་ནང་རྒྱ་ནག་རྒྱལ་ཡོངས་སུ་སྤྱི་སྙོམས་ཀྱིས་ཕྲུ་གུ་བཙས་པ་ནས་ལོ་བཅུ་བདུན་མ་སླེབས་བར་གསོ་སྐྱོང་བྱེད་པའི་འགྲོ་སོང་ནི་ཨ་སྒོར་བདུན་ཁྲི་བཞི་སྟོང་བརྒྱ་ཙམ་དང་ད་དུང་ཕྲུ་གུར་ཤེས་ཡོན་དང་སློབ་ཐོན་གྱི་ལག་ཁྱེར་ཐོག་ལ་འགྲོ་སོང་ནི་ཨ་སྒོར་དགུ་ཁྲི་བཞི་སྟོང་ལྔ་བརྒྱ་ལྷག་འགྲོ་སོང་མང་དུ་འགྲོ་བའི་སྐོར་དང་ད་དུང་རྒྱ་ནག་ནང་ཕྲུ་གུ་ཞིག་ལོ་བཅོ་བརྒྱད་ལ་མ་སླེབས་བར་དུ་གསོ་སྐྱོང་བྱེད་པའི་འགྲོ་སོང་ནི GDP ཞེས་པ་སྟེ་ཁྱིམ་ཚང་གི་ཡོང་འབབ་ལས་ལྡབ་དྲུག་ལྷག་གི་མང་བ་གཏོང་དགོས་པ་དང། ལྷོ་ཀོ་རི་ཡའི་རྗེས་ལ་རྒྱ་ནག་ཕྲུ་གུའི་ཐོག་ལ་འགྲོ་སོང་ཆེ་ཤོས་ཨེ་ཤ་ཡའི་རྒྱལ་ཁབ་ཨང་གཉིས་པ་ཡིན་པའི་ཁར། རྒྱ་ནག་ནི་འཛམ་གླིང་ནང་ནས་ཕྲུ་གུ་སྐྱེ་ཚད་དམའ་ཤོས་ཡིན་པ་དང། ཕྲུ་གུ་གསོ་སྐྱོང་གི་འགྲོ་གྲོན་ནི་ཁྱིམ་ཚང་གི་ཡོང་འབབ་ལས་ལྡབ་བདུན་ལྷག་གི་འགྲོ་སོང་མང་དུ་འགྲོ་བཞིན་པའི་སྐོར་བཀོད་ཡོད་པ་བཅས། དེའི་རྒྱུ་མཚན་ནི་དཔེར་ན་རྒྱ་ནག་ནང་དུ་ཕྲུ་གུ་སྐྱེས་པའི་བྱེད་རིམ་འགྲོ་སོང་མཐོ་བ་དང། བུད་མེད་ཚོར་ནང་མི་ཆ་མ་སྙོམས་པའི་ཁར་ལས་ཀ་སོགས་ཀྱི་དཀའ་ངལ་ཡོད་པར་བརྟེན་ནས་རྒྱ་ནག་ནང་འདས་པའི་ཉིས་སྟོང་ཉི་ཤུ་རྩ་གཉིས་དང་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གཉིས་ནང་མི་འབོར་འཕེལ་རྒྱས་ཉུང་དུ་ཕྱིན་ཏེ་དེ་སྔ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོར་རྒྱ་ནག་དམར་ཤོག་བཙུགས་པ་ནས་ལོ་ངོ་དེ་དག་ནང་ནས་ན་ནིང་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ནི་རྒྱ་ནག་ནང་ཕྲུ་གུ་སྐྱེ་ཚད་དམའ་ཤོས་བྱུང་ཡོད་པ་གྲངས་ཐོ་ཁག་ནས་ཤེས་རྟོགས་ཐུབ་རྒྱུ་ཡོད་པ་རེད་འདུག།
རྒྱ་ནག་ཉེན་རྟོག་པའི་ཕྱོགས་ནས་ཟི་ཁྲོན་ཞིང་ཆེན་ཁྲེང་ཏུའུ་གྲོང་ཁྱེར་ནང་གི་སྒེར་གྱི་བདེ་སྲུང་ཁེ་ལས་ཨའི་སུན་འམ་ཨན་སུན་ཞེས་པ་དེས་གསང་བའི་ཡིག་ཆ་མང་པོ་ཞིག་ཕྱིར་བསྒྲགས་བྱས་པའི་སྐོར་ལ་ཞིབ་འཇུག་བྱེད་བཞིན་འདུག་ཅིང། རྒྱ་ནག་གཞུང་གིས་བོད་མི་དང་ཡུ་གུར་བ་སོགས་ཀྱི་ཐོག་ལ་ལྟ་ཞིབ་བྱེད་པ་ནི་རྒྱལ་ཁབ་ཀྱི་སྲིད་དབང་དང་བདེ་འཇགས་ལ་ཉེན་ཁ་དོགས་ཟོན་བྱེད་པ་ཞིག་ཏུ་འབྲེལ་ཡོད་ཉམས་ཞིབ་པས་ལྟ་ཕྱོགས་འཛིན་གྱི་འདུག་རྒྱ་ནག་ཉེན་རྟོག་པས་རྒྱ་ནག་གཞུང་གི་ཉེན་རྟོག་ངོ་ཚབ་ལས་ཁང་མཐོ་ཤོས་དང་གཞུང་འབྲེལ་ལས་ཁུངས་གཞན་ཁག་ལ་འབྲེལ་བ་ཡོད་པ་རྒྱ་ནག་ཁྲེང་ཏུའུ་གྲོང་ཁྱེར་ནང་གི་སྒེར་གྱི་བདེ་སྲུང་ལས་ཁང་ཨའི་སུན་ཞེས་པ་དེ་ཡིས་གསང་བའི་ཡིག་ཆ་མང་པོ་ཞིག་ཕྱིར་བསྒྲགས་བྱས་པའི་སྐོར་ལ་ཞིབ་འཇུག་བྱེད་བཞིན་འདུག་ཕྱིར་བསྒྲགས་བྱས་པའི་ཡིག་ཆ་དེ་ཚོའི་ནང་རྒྱ་ནག་ནང་གི་གྲངས་ཉུང་མི་རིགས་དཔེར་ན་ཤིན་ཅང་དང་ཆབ་སྲིད་ཀྱི་ཚོར་བ་རྣོ་བའི་ས་ཁུལ་ཧོང་ཀོང་དེ་བཞིན་ཕྱི་རྒྱལ་མི་རིགས་རྣམས་ཀྱི་བྱེད་སྒོ་ཁག་ལ་གསང་བའི་ལྟ་ཞིབ་ཀྱི་གསང་མྱུལ་གྱི་ཡོ་བྱད་དང་དྲ་ཚིགས་བྱ་འགུལ་སོགས་ཀྱི་ལས་འགུལ་སྤེལ་བཞིན་ཡོད་པ་གསལ་རྟོགས་ཐུབ་ཀྱི་ཡོད་པ་རེད། རྒྱ་ནག་དྲ་རྒྱའི་བདེ་འཇགས་ཞིབ་འཇུག་ལས་ཁང། SentinelOne། གི་ཞིབ་འཇུག་པ Dakota Cary ལགས་ཀྱིས་བོད་པ་དང་ཡུ་གུར་ལྟ་བུའི་གྲངས་ཉུང་མི་རིགས་དང་འབྲེལ་བའི་སྒྲིག་འཛུགས་ཁག་ལ་དམིགས་ནས་ཕྱི་རྒྱལ་ཚོགས་པ་ཁག་ལ་དོ་སྣང་བྱེད་པ་དེས་རྒྱ་ནག་གཞུང་གི་ནང་ཁུལ་བདེ་འཇགས་ལ་གལ་གནད་ཆེན་པོ་བྱེད་ཀྱི་ཡོད་པ་སྟོན་གྱི་ཡོད་པ་རེད་ཅེས་བརྗོད་པ་ཨེ་པི་གསར་ལས་ཁང་གིས་ལུང་འདྲེན་བྱས་འདུག་ཡིག་ཆ་དེ་ཕྱིར་བསྒྲགས་སུས་བྱེད་མིན་ཁ་གསལ་མེད་ཅིང་འོན་ཀྱང་ཡིག་ཆ་དེའི་ནང་ནས་རྒྱ་ནག་གི་བདེ་སྲུང་ལས་ཁུངས་ལ་དྲ་རྒྱའི་གསང་ཉུལ་ཞབས་ཞུ་མཁོ་འདོན་བྱེད་མཁན་གྱི་ཁེ་ལས་པ་དང་འབྲེལ་བ་ཐད་ཀར་ཡོད་པ་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་བཞིན་འདུག France དྲ་རྒྱའི་བདེ་འཇགས་ཞིབ་འཇུག་པ Baptiste Robert ལགས་ཀྱིས་རྒྱ་ནག་གི་དྲ་ཚིགས་གསང་ཉུལ་བྱེད་མཁན་རྣམས་ཕྱིར་འདོན་གསལ་བསྒྲགས་བྱ་རྒྱུའི་ཆེད་ཨ་མི་རི་ཀའི་དྲ་ཚིགས་ལས་བྱེད་དང་ཁོང་ཚོའི་མཐུན་གྲོགས་ཚོས་རྒྱ་ནག་གི་བདེ་སྲུང་ཁེ་ལས་ཨའི་སུན་གྱི་ཡིག་ཆ་ཕྱིར་བསྒྲགས་བྱེད་སྲིད་པ་རེད་ཅེས་འགྲེལ་བརྗོད་ཡང་གནང་འདུག་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཨ་རིའི་ནིའུ་ཡོག་ཏུ་ཡོད་པའི་རྗེ་བཙུན་ཀུན་དཔལ་གླིང་གིས་བུད་མེད་གཙོ་བོར་གྱུར་པའི་མི་དམངས་ལ་སྤྱི་ཚོགས་ཕན་བདེའི་ཞབས་འདེགས་སྒྲུབ་བཞིན་པའི་སྐོར་བློ་བཟང་ཆོས་འཕེལ་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་གསན་རོགས་གནང།
ཨ་རིའི་ནིའུ་ཡོག་གྲོང་ཁྱེར་གྱི་ཀུན་སི་ཡི་ཇེག་སན་ཧེ་ཏི་ས་གནས་སུ་ཆགས་ཡོད་པའི་རྗེ་བཙུན་ཀུན་དཔལ་གླིང་གི་སྨན་པ་རྗེ་བཙུན་འཆི་མེད་ལགས་ཀྱིས། ས་གནས་ཀྱི་བུ་མོ་གཙོ་བོར་གྱུར་པའི་ནད་པ་ཁག་ལ་བརྟག་དཔྱད་ཀྱི་སྒོ་ནས་བོད་སྨན་སྤྲོད་རྒྱུ་དང། ཡོ་ག་སོགས་སློབ་ཁྲིད་གནང་བཞིན་པ་འདིས་མི་མང་གི་འཕྲོད་བསྟེན་ཐད་ནས་ཕན་ཐོགས་འབྱུང་བཞིན་པ་དང། འདི་སྐོར་ལ་སྨན་པ་རྗེ་བཙུན་འཆི་མེད་ལགས་སུ། རྗེ་བཙུན་ཀུན་དཔལ་གླིང་དང་འབྲེལ་ནས་བཅར་འདྲི་ཞུས་པའི་ལན་ནང་དོན་ལ།
ང་རང་ད་བོད་ཀྱི་གསོ་བ་རིག་པའི་གཞུང་ལ་ཡ་སྦྱངས་པ་མཐར་ཕྱིན་པའི་ཉམས་ལེན་པ་ཞིག་ཡིན་དུས། གསོ་བ་རིག་པའི་སྐོར་ནས་ས་གནས་ཀྱི་མི་མང་ལ་ཡ་སྤྱི་ཚོགས་ཀྱི་འཕྲོད་བསྟེན་ཞབས་ཞུ་སྒྲུབ་ཡས་དང། ད་ག་ནང་བཞིན་ས་གནས་ས་ཐོག་ལ་སྨན་པའི་གསོ་རིག་གི་སྐོར་སྐྱོད་རེ་བ་ལ། ཨ་རི་གི་མངའ་སྡེ་གཞན་ལ་ཡ་ད་ཅིག་ས་གནས་མི་མང་ཚོ་ལ་ཡ་སྤྱི་ཚོགས་ཀྱི་འཕྲོད་བསྟེན་ཞབས་ཞུ་ཏོག་ཙམ་སྒྲུབ་ཡས་ཆེད་དུ་གསོ་རིག་སྐོར་སྐྱོད་ཀྱི་ཐོག་ཞུས་བསྡད་ཀྱི་ཡོད་རྩ་བའི་ཆ་ནས་ད་ལྟའི་ཚོགས་པ་འདི་ལ་ཡ་ད་ལས་འཆར་དུ་མ་སོང་ན་ཁག་མ་འདྲ་བ་ཁ་ཤས་ཤིག་ཡོད་རེད་ལ་ད་ལས་འཆར་གཙོ་བོ་འདི་ནི་འཕྲོད་བསྟེན་བྱས་དེ་ནས་སྐད་ཡིག་བྱས་བོད་པའི་རིག་གཞུང་སྐད་ཡིག་བྱས་དེ་ནས་ནང་ཆོས་འདི་འདྲ་གསུམ་ཅིག་ཆགས་བསྡད་ཡོད་རེད་ད་འཕྲོད་བསྟེན་འདི་གི་སྡེ་ཚན་ནང་ལ་ཡ། དང། གསོ་བ་རིག་པའི་སྒོ་ནས་ཞུས་ཙང་འཕྲོད་བསྟེན་གྱི་ཞབས་ཞུ་སྒྲུབ་ཡས་འདི་བྱས། དེ་ནས་སྐབས་རེ་ཡ་གཅིག་ས་གནས་བལ་ཡུལ་དང་རྒྱ་གར་ཁག་ལ་ཡ་རྒས་གཅོང་ཉམ་ཐག་རོ་བ་སྐྱོ་བོ་དེ་འདྲ་ཡོད་ན་འདི་གས་ལ་ཡ་ད་སྨན་སྦྱིན་དྲ་ལ་ཕྲན་བུ་ཅིག་ཕུལ་ཐུབ་ཡས་ཐོག་ལ་སོ་སོའི་ངའི་ཏོག་ཙམ་འབད་བརྩོན་ཞུ་གི་ཡོད། དེ་དེའི་མཉམ་དུ་ལ་ཡ་ནི་ད་ང་རང་སྨན་པ་ཅིག་ཡིན་པས། རྗེ་བཙུན་ཀུན་དཔལ་གླིང་དེ་གཙོ་བོར་བོད་ཀྱི་རིག་གཞུང་རྒྱུན་འཛིན་ཡོང་ཆེད། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཚོགས་པའི་ངོ་བོར་བཙུགས་ཡོད་པ་དང། སྨན་པ་རྗེ་བཙུན་འཆི་མེད་ལགས་ཀྱིས། བོད་ཀྱི་གསོ་བ་རིག་པའི་སྨན་ལུགས་ལྟར་ཨ་རིའི་ས་ཕྱོགས་འགའ་ཤས་ནང་སྐོར་སྐྱོད་ཀྱི་སྒོ་ནས་ནད་པ་བརྟག་དཔྱད་དང། སྨན་སྤྲོད་རྒྱུ་དང། དེ་བཞིན་མི་མང་གི་འཕྲོད་བསྟེན་ཇེ་ལེགས་སུ་འགྲོ་རྒྱུའི་ཆེད་ཡོ་ག་སོགས་སློབ་ཁྲིད་དང། བོད་རིགས་དར་མའི་རིགས་ལ། བོད་ཀྱི་སྐད་ཡིག་སློབ་ཁྲིད་ཀྱི་འཛིན་གྲྭ་ཞིག་ཀྱང་འཚོགས་བཞིན་ཡོད་པ་རེད་འདུག། རོལ་ལ་སོ་སོ་དེ་ཨ་རི་ལ་སླེབས་བྱས་ཨ་ནི་ཡོ་གའི་དགེ་རྒན་གི་དེ་འདྲ་བྱས་སྦྱངས་པ་ཡིན་ཨ་ནི་ཡོ་ད་ལྟ་ཨ་ཡོ་གའི་དགེ་རྒན་གི་ལག་ཁྱེར་འདུག་སེ་བྱས་ཐོབ་བསྡད་ཡོད་དེ་ཡིན་ཙང་ཨ་ནི་ཡོ་ག་དེ་བསླབ་ནས་ད་ལོ་དྲུག་ཙམ་ཅིག་འགྲོ་གི་འདུག་ཨ་དུས་རྒྱུན་དུ་ནམ་ཞག་རྒྱུན་དུ་དེ་ཡོ་གའི་འཛིན་གྲྭ་ཡོད་ཨ་ནི་ཕྱིས་སུ་ཉེ་ཆར་དེ་ང་ཚོ་ཡང་ཨ་ཡོ་ག། གཅིག་པོ་མིན་པའི་ཡང་སྐབས་རེ་མི་རིགས་གཅིག་ཡང Zumba དེ་འདྲའི་ལ་དགའ་བོ་འདུག་ཨ་ལ་ཨ Zumba གི་ལུས་སྦྱོང་དེ་འདྲའི་གི་ཡང་ང་ཚོ་གཟའ་མཇུག་དང་དེ་ཚོ་ལ་དེ་འདྲ་སེ་བསླབ་ཀྱི་ཡོད་རེད་ལ་དེ་ནས་ཞར་བྱུང་དུ་ང་ཚོ་ད་སྐད་ཡིག་དེ་ད་ཉམས་པ་སོར་ཆུད་དང་ད་མི་ཉམས་གོང་རྒྱུན་འཛིན་ཡོང་ཡས་ཀྱི་ཆེད་དུ་ཨ་ནི་ང་ཚོས་གི་ལོ་ན་དར་མ་ཚོ་ལ་ལོ་རྒན་པ་ཚོ་ལ་རེད་བ་ཨ་ནི་བོད་པའི་གི་ད་སྐད་ཡིག་གི་འཛིན་གྲྭ་གཅིག་ང་ཚོས་སྐབས་རེ་དེ་འདྲའི་ཆེད་གོ་སྒྲིག་ཞུ་ད་ཞུ་བཞིན་པ་ཡིན། སྨན་པ་རྗེ་བཙུན་འཆི་མེད་ལགས་ཀྱིས་ནད་པ་བརྟག་བཤེར་གནང་རྗེས་གསོལ་སྨན་སྤྲད་པ་དེ་འཐུངས་ནས་ནད་པ་མང་བོའི་ན་ཚ་དྲག་སྐྱེད་འབྱུང་བཞིན་ཡོད་པ་རེད་འདུག་འདིའི་ཐད་ནས་ནད་པ་སྐོར་ཞིག་གིས་བརྗོད་རྒྱུར། ངའི་མིང་ལ་ཕུན་ཚོགས་བདེ་སྐྱིད་ཡིན། ཨེམ་ཆི་ལགས་རྩ་ལ Consultation ལ་སླེབས་ཡིན་ང་དེ་ཕོ་བ་དེ་གི་དེ་ན་ཚ་རྙིང་པ་འདྲ་བོ་ཅིག་རེད་ང་ལ་དེ་དཀའ་ལས་བྱུང་སོང་ད་ལྟ་བར་དུ་ངས་དབྱིན་ཇི་སྨན་བསྟེན་བོད་པའི་སྨན་བསྟེན་ཅི་ཡང་ཕན་ཡ་མི་འདུག།

དགོང་དྲོ་ཆུ་ཚོད་དྲུག་པ་བར་སྒོ་ཕྱེ་གི་ཡོད་པ་དང། ཡོ་ག་དེ་བདུན་ཕྲག་གཅིག་ལ་ཐེངས་མ་གསུམ་དང། དེ་བཞིན་གཟའ་མཇུག་ལ་དེང་རབས་ཀྱི་ལུས་སྦྱོང་ལ་ཕན་པའི་ཞབས་བྲོ Zumba ཞེས་པ་ཞིག་འཚོགས་ཀྱི་ཡོད་པ་དང། རེས་གཟའ་ཉི་མའི་དགོང་དྲོ་ཆུ་ཚོད་དྲུག་པ་ནས་བདུན་པ་དང་ཕྱེད་ཀ་བར་བོད་ཀྱི་སྐད་ཡིག་གི་འཛིན་གྲྭ་ཞིག་ཀྱང་འཚོགས་ཀྱི་ཡོད་པ་རེད་འདུག་ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན།
གསར་འགྱུར་དཔྱད་གཏམ་ལེ་ཚན་ནང་རྒྱལ་སྤྱིའི་ཁྲོད་དུ་བོད་དོན་རྒྱབ་སྐྱོར་དང་འཐབ་རྩོད་ནུས་པ་རྒྱ་སྐྱེད་གཏོང་ཐབས་ཆེད་དུ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་ཕྱི་ཚེས་ཉི་ཤུ་གསུམ་ནས་འགོ་ཚུགས་ཀྱིས་ཕྱི་ཚེས་ཉི་ཤུ་ལྔ་བར་ཉིན་གྲངས་གསུམ་རིང་སྦེལ་ཇམ་རྒྱལ་ས་སྦུར་སལ་ནང་ཚོགས་ཀྱི་ཡོད་པར་བརྟེན་ནས་འབྲེལ་ཡོད་མི་སྣ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་མཁའ་འགྲོ་དབྱངས་འཛོམས་ལགས་ཀྱིས་བཀའ་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། ཡོ་རོབ་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་དང་སྦེལ་ཇམ་གྱི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ཐུན་མོང་གི་གོ་སྒྲིག་འོག་སང་ཉིན་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་གསུམ་ནས་འགོ་ཚུགས་ཀྱིས་ཕྱི་ཚེས་ཉི་ཤུ་ལྔ་བར་ཉིན་གྲངས་གསུམ་རིང་སྦེལ་ཇམ་གྱི་རྒྱལ་ས་སྦུར་སིལ་ནང་རྒྱལ་ཁབ་ཁག་འདྲ་མིན་བཞི་བཅུ་ཞེ་བཞི་ལྷག་ནས་ཚོགས་བཅར་བ་ཁྱོན་བརྒྱ་དང་བརྒྱད་ཅུ་ལྷག་ལྷན་འཛོམས་ཐོག་རྒྱལ་སྤྱིའི་ཁྲོད་བོད་དོན་རྒྱབ་སྐྱོར་དང་འཐབ་རྩོད་ཀྱི་ནུས་པ་རྒྱ་སྐྱེད་གཏོང་ཐབས་སོགས་དང་འབྲེལ་ནས་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་ཚོགས་ཀྱི་ཡོད་པ་དང། ཚོགས་ཆེན་དེའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་རྣམ་གཉིས་ལྷན་ཞུགས་གནང་རྒྱུ་རེད་འདུག་ད་རེས་ཀྱི་ཚོགས་འདུ་དེའི་ཐོག་ཡོ་རོབ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སྐུ་ཞབས Mikulas Peksa མཆོག་དང་དེ་བཞིན་རྒྱ་གར་དང་ཨ་རི། ཁ་ན་ཌ་སོགས་ཡུལ་ལུང་འདྲ་མིན་ནས་བོད་དོན་རྒྱབ་སྐྱོར་བ་དང་ཧོང་ཀོང་དང་ཡུ་གུར་གྱི་འཐུས་མི་སྐུ་ཚབ། ཕེབས་ཞུགས་ཀྱིས་རྒྱ་ནག་གཞུང་གི་སྲིད་བྱུས་དང་ཐབས་བྱུས་ཁག་གི་ཐོག་ལ་གྲོས་བསྡུར་གྱིས་བགྲོ་གླེང་གནང་རྒྱུའི་ལས་རིམ་བཟོ་འགོད་གནང་འདུག་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་ཚོགས་འདུ་དེའི་ཐོག་གཙོ་བོ་ཆེ་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཐད་ལ་གྲོས་བསྡུར་གནང་གི་ཡོད་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང།
ད་ཚོགས་འདུ་དེའི་རྐང་གཙོ་བོ་དེ་ག་རེ་ཟེར་ན་ལོ་གསུམ་རེ་གསུམ་རེའི་ནང་ལོགས་ལ་བོད་དོན་རྒྱབ་སྐྱོར་ཚོགས་པའི་གི་གནས་སྟངས་ག་རེ་ཡིན་མེད་དང་བོད་དོན་རྒྱབ་སྐྱོར་ཚོགས་པའི་ལས་འཆར་ག་རེ་བྱེད་དགོས་ཡོད་མེད་ཞུ་གཏུག་ག་རེ་བྱེད་དགོས་ཡོད་མེད་དེ་འདྲའི་ཐོག་ལ་ཨ་ནི་ཕར་ཚུར་ཚོགས་འདུ་ཚོགས་ཡ་གི་ལས་རིམ་ཆགས་ཀྱི་ཡོད་རེད། ད་ལྟ་ཚོགས་འདུ་དེའི་ནང་ལོགས་རྩ་བའི་གི་གཞི་རྩའི་གི་ཚོགས་འདུ་དེའི་ནང་ལོགས་ལ་ད་ད་ལྟ་བཀའ་མོལ་གནང་ཡ་གི་དེའི་གཙོ་བོ་ག་རེ་ན་བོད་རྒྱའི་དཀའ་རྙོག་སེལ་ག་ལ་རྒྱབ་སྐྱོར་ཚོགས་པའི་གི་ལས་དོན་ག་རེ་བྱེད་དགོས་དོ། ཞུ་གཏུག་ག་རེ་བྱེད་དགོས་དོ།

རྩ་བའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་བརྒྱད་པ་དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་བོད་མིའི་སྒྲིག་འཛུགས་ཀྱི་བསྟི་གནས་བཞུགས་སྒར་གངས་སྐྱིད་དུ་ཚོགས་ཡོད་པ་དང་ཉིན་གྲངས་གསུམ་གྱི་རིང་ཚོགས་འདུ་དེའི་ཐོག་གྲོས་ཚོགས་འཐུས་མི་ཟུར་པ་དང་མང་གཙོ་དོན་གཉེར་བ། འགྲོ་བ་མིའི་ཐོབ་ཐང་ལས་འགུལ་བ་དེ་བཞིན་གཙུག་ལག་སློབ་གཉེར་ཁང་གི་སློབ་དཔོན་སོགས་རྒྱལ་སྤྱིའི་རྒྱལ་ཁབ་འདྲ་མིན་བཞི་བཅུ་ཞེ་གཉིས་ལྷག་ནས་ཚོགས་བཅར་བ་ཁྱོན་བརྒྱ་དང་བརྒྱད་ཅུ་ལྷག་ལྷན་ཞུགས་གནང་སྟེ་བོད་དོན་ཐད་ཆབ་སྲིད་ཀྱི་རྒྱབ་སྐྱོར་ཡོང་ཐབས་དང་དེ་བཞིན་གཙུག་ལག་སློབ་གཉེར་ཁང་གི་སློབ་དཔོན་སོགས་རྒྱལ་སྤྱིའི་རྒྱལ་ཁབ་འདྲ་མིན་བཞི་བཅུ་ཞེ་གཉིས་ལྷག་ནས་ཚོགས་བཅར་བ་ཁྱོན་བརྒྱ་དང་བརྒྱད་ཅུ་ལྷག་ལྷན་ཞུགས་གནང་སྟེ། བོད་དོན་ཐད་ཆབ་སྲིད་ཀྱི་རྒྱབ་སྐྱོར་ཡོང་ཐབས་དང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར། དེ་བཞིན་བོད་ཀྱི་ཁོར་ཡུག་སྲུང་སྐྱོབ་དང་བོད་མིའི་ཆོས་ཕྱོགས་དང་འབྲེལ་བའི་བླ་སྤྲུལ་ཡང་སྲིད་ཀྱི་གནད་དོན་སོགས་ཀྱི་ཐོག་གྲོས་བསྡུར་གནང་བ་བརྒྱུད་གྲོས་ཆོད་ཁག་བརྒྱད་གཏན་འབེབས་གནང་ཡོད་པ་རེད། སྦེལ་ཇམ་གྱི་རྒྱལ་ས་སྦུར་སེལ་སི་ནང་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་བཞིན་ཕྱི་ཚེས་ཉི་ཤུ་གསུམ་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བརྙན་གྱི་ལམ་ནས་སྩལ་བའི་གསུང་འཕྲིན་བཀའ་སློབ་གཟིགས་འབུལ་ཞུས་ཏེ་དབུ་འཛུགས་གནང་རྒྱུ་རེད་འདུག་གནས་ཚུལ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ཡིན།

ཆེན་མོ་དེ་ད་བོད་ནང་ལོགས་རྗེ་རིན་པོ་ཆེ་གིས་གསར་གཏོད་གནང་བྱས་དེ་སྔས་ནས་སངས་རྒྱས་ཞལ་བཞུགས་པའི་སྐབས་དུས་ཀྱི་ད་མཛད་པ་རྣམ་ཐར་ཆ་ཤས་གྲོགས་བྱིན་དུས་དེའི་ཆེད་ཀྱི་མཁས་ཆེན་པོ་དག་ཨ་ནི་ང་རང་ཚོ་བོད་ཁམས་ཡོངས་ལ་ཨ་ནི་ཆོ་འཕྲུལ་སྨོན་ལམ་གྱི་དུས་ཆེན་དེ་ཁྱབ་བརྡལ་ཡོད་ར་བ་དེ་འདྲ་ཡིན་དུས་ད་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ཡིན་ནའི་ཆོ་འཕྲུལ་སྨོན་ལམ་དུས་ཆེན་དེ་རྒྱལ་བ་རིན་པོ་ཆེ་གིས་དབུ་ཁྲིད་གནང་བྱས་གསར་གཏོད་གནང། ད་ང་ཚོ་ཨ་མི་རི་ཀའི་ནང་ལོགས་ལ་དེ་བོད་རིགས། ད་སྔ་མོ་ཅིག་ནས་དེང་སང་བོད་རིགས་ཞེ་དྲག་མང་པོ་ཆགས་ཡོད་པ་དེ་ཡིན་དུས་ཙམ་པ་ད་བོད་ཀྱི་ཆོས་དང་རིག་གཞུང་ཨ་ནི་སྔ་མོ་གི་གོམས་སྲོལ་བཟང་པོ་དང་ཨ་ནི་དེ་གས་དེ་ཚང་མ་རྒྱུན་འཛིན་དང་མི་ཉམས་པ་བྱེད་ཡས་དང་ཉམས་པ་སླར་གསོ་བྱེད་ཡས་དེ་གས་དེ་ད་ང་རང་ཚོ་ལས་འགན་ཡིན་དུས་ཨ་དེ་ལ་ཨ་རི་ཆོ་འཕྲུལ་སྨོན་ལམ་ཚོགས་པ་ཅིག་བཙུགས་བྱས་ད་ལོ་ལོ་གསུམ་པ་རེད་ལོ་གསུམ་པ་ཞུས་ནས་ད་ཐེངས་ཐེངས་མ་གསུམ་པ་རེད་ད་ཆོ་འཕྲུལ་སྨོན་ལམ་ཐེངས་མ་གསུམ་པ་དེ་ཚོགས་གནང་བ་རེད་དེ་ཚོགས་དགོས་རྒྱུ་མཚན་འདྲ་བོ་དེ་ད་བྱེད་སྟངས་ཀྱི་ད་གིན་གོང་དུ་ཞུས་པ་ནང་བཞིན་བྱས་ནས་ཨ་ནི་ཡིས་ཆོ་འཕྲུལ་སྨོན་ལམ་ཁོ་རང་དང་སྤྱིར་ཨ་ནི་རྒྱལ་བའི་བསྟན་པ་རིན་པོ་ཆེ་དར་ཞིང་རྒྱས་པ་ཡུན་རིང་དུ་གནས་པ་དང་འགྲོ་བ་སེམས་ཅན་ཐམས་ཅད་ལ་ཕན་པ་དང་བདེ་བ་ཡོང་ཡས་ཨ་ནི་ཡིས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་དབུ་བཞུགས་པའི་རིས་མེད་ཀྱི་བླ་ཆེན་དམ་པ་རྣམས་སྐུ་ཚེ་ཞབས་པད་ཡུན་དུ་བརྟན་དེ་འདྲས་ཀྱི་ཨ་ནི་ད་ཅིག་སྨོན་ལམ་གནང་ཡས་ལྟ་འོ་དེ་འདྲས་ཀྱི་དམིགས་ཡུལ་བྱས་བྱས་ཚོགས་གནང་གི་ཡོད་རེད།
ལགས་ལགས་སོ། ད་ད་རེས་ཀྱི་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་མགོན་དུ་དབུ་བླ་སུ་རུ་ཆིབས་བསྒྱུར་གནང་གི་ཡིན་ན།

གཅིག་གི་ཆོ་འཕྲུལ་སྨོན་ལམ་ཆེན་མོ་འདི་ནིའུ་ཡོག་ལ་གྲུབ་པའི་རྗེས་ལ་མུ་མཐུད་ནས་ཡང་ས་གནས་གཞན་ཁག་གཉིས་ཙམ་ལ་འདུག་གོ་སྒྲིག་གནང་ཡ་འདི་ཡང་ད་དམིགས་བསལ་ག་རེ་བྱས་ཡོད་ན། ལགས་འོང་ང་ཚོ་སྤྱིར་བཏང་གི་ས་གནས་གསུམ་ཞུས་དེ་སྔོན་མའང་ང་ཚོ་ཉིས་སྟོང་བཅུ་དགུ་ལོ་ལ་ཆོ་འཕྲུལ་སྨོན་ལམ་ཚོགས་ཆུང་དེ་ཐེངས་མ་དང་པོ་བཙུགས་གནང་རྗེས་ད་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་དང་ཤར་བྱང་ཆོས་རྗེ་རྣམ་པ་གསུམ་ཀ་ཉིས་སྟོང་ཉི་ཤུ་ལོ་ལ་གདན་འདྲེན་ཞུ་ཡ་ཆེད་ས་གནས་ད་ལྟ་ནེའུ་ཡོག་མི་ནི་སོ་ཀྲ་ཁལ་ལི་ཧྥོ་ནི་ཡ་དག་ང་རང་ཚོ་བོད་རིགས་བཞུགས་སའི་གི་ས་གནས་ཆེ་ཁག་གསུམ་འདྲ་བོ་བྱས་རེད་པ་ཨ་རིའི་ནང་ལོགས་འདི་གའི་དེ་ཚང་མ་ལ་ཨ་ནི་རིན་པོ་ཆེ་རྣམ་གསུམ་ཚང་མ་གདན་འདྲེན་ཞུས་བྱས་ཆོ་འཕྲུལ་སྨོན་ལམ་ཚོགས་ཡས་གི་ཐུགས་གཏན་ཁེལ་ཡོངས་རྫོགས་གྲ་སྒྲིག་ཟིན་དེ་འདྲས་བྱས་པ་རེད་དེ་ཡིན་ནས་ད་དེའི་ཁ་ཐུག་ལ་ང་ཚོ་རིམས་ནད་བྱུང་བ་རེད་པ་འཛམ་གླིང་ནང་རིམས་ནད་བྱུང་རྗེས་ཨ་ནི་ཆིབས་བསྒྱུར་གནང་མ་ཐུབ་རེད་ད་དེའི་གཞུག་གུ་ཨ་ནི་ཆོ་འཕྲུལ་སྨོན་ལམ་དེ་རིམས་ནད་རྗེས་དེ་སྐྱབས་རྗེ་རྣམ་པ་གསུམ་པོ་ཆིབས་བསྒྱུར་གནང་མ་ཐུབ་པ་ཤར་པ་ཆོས་རྗེ་རིན་པོ་ཆེ་ཐེངས་མ་དང་པོ་དེ་ཆིབས་བསྒྱུར་གནང་བ་རེད་འདུག་ཉིས་སྟོང་ཉིས་སྟོང་ཉིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་སྔས་མ་དེ་ལ་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་ཆིབས་བསྒྱུར་གནང་བ་རེད་ད་ད་རེས་འདི་སྐྱབས་རྗེ་བྱང་རྩེ་ཆོས་རྗེ་རིན་པོ་ཆེ་ཆིབས་བསྒྱུར་གནང་རྗེས་ས་གནས་ཁག་གསུམ་ལ་ད་རེས་ཡང་ཡང་བསྐྱར་གཅིག་གི་སྒོ་ནས་གནང་དགོས་ཡ་འདི་སྤྱིར་བཏང་ད་བོད་མི་ཡོད་སའི་གི་ས་གནས་ཁག་ཚོ་ལ་ང་ཚོ་ཆོ་འཕྲུལ་སྨོན་ལམ་ཚོགས་པའི་དམིགས་ཡུལ་ཁོ་རང་འདུག་སི་ཨ་རིའི་ནང་ལོགས་ཙམ་མ་ཡིན་པ་བྱང་ཨ་རི་ཡོངས་རྫོགས་ནང་ལོགས་ལ་ཚུགས་སུ་སྐོར་ར་བརྒྱབ་བྱས་ཚོགས་ཐུབ་ན་དགེ་མཚན་ཆེན་པོ་ཡོད་པ་དང

ཐོག་ནས་ཆོ་འཕྲུལ་སྨོན་ལམ་གཙོས་པའི་དུས་ཆེན་རྣམས་གྲ་སྒྲིག་གནང་གི་ཡོད་རེད། ལགས་ལགས་སོ་སྐུ་ཞབས་དེ་ནས་རྒྱབ་ལྗོངས་ཀྱི་གནས་ཚུལ་ཏོག་ཙམ་ཅིག་བཀའ་འདྲི་ཞུ་ཡ་ཅིག་ལ་ཆོ་འཕྲུལ་སྨོན་ལམ་ཆེན་མོ་དེ་ཐོག་མར་བོད་ནང་ལ་གང་འདྲ་རེ་ཞིག་བྱས་བྱས་དར་བ་ཡིན་ན། ད་ཆོ་འཕྲུལ་སྨོན་ལམ་ཆེན་མོ་དེ་ཐོག་མར་དེ། རྗེ་རིན་པོ་ཆེ་གི་ཆིག་སྟོང་བཞི་བརྒྱ་བཅུ་མེད་བརྒྱད་འདུག་པ་ལ་ད་རྗེ་རིན་པོ་ཆེ་གི་ལྷ་ལྡན་ང་ཚོ་གཙུག་ལག་ཁང་ལ་ཉམས་གསོ་ཞེ་དྲག་གནང་ཡོད་རེད་པ་ད་ལྟའི་ཡེ་ཏི་ལོ་རྒྱུས་ཅིག་ཡོད་རེད་པ་ཁ་ཁ་ཁོ་ན་ཁྱམས་ར་ད་ད་ཅིག་གིས་ཇོ་བོ་རིན་པོ་ཆེའི་དབུ་པྲོག་ཕུལ་ཡས་དང་དེ་འདྲའི་གི་ཉམས་གསོ་རྒྱ་ཆེན་པོ་ཞེ་པོ་ཅིག་གནང་རེད་པ་དེའི་ཕྱི་ལོ་དེ་ཕྱི་ལོ་ཆིག་སྟོང་བཞི་བརྒྱ་བཅུ་མེད་དགུའི་ལོ་དེ་ཨ་ནི་རྗེ་རིན་པོ་ཆེའི་གི་ཉམས་གསོ་ཚང་མ་གྲུབ་རྗེས་ཨ་ནི་བོད་ཟླ་དང་པོའི་ནང་ལོགས་ལ་སངས་རྒྱས་གི་ཆོ་འཕྲུལ་གི་དུས་ཆེན་གི་ཟླ་བ་སོང་ཙང། སྔས་མ་དག་སངས་རྒྱས་ཞལ་བཞུགས་པའི་ཁ་ཐུག་ལ་སངས་རྒྱས་དགུང་ལོ་ལྔ་བཅུ་ང་བདུན་ཐུབ་པ་ཡིན་མོད་ཕན་ཆད་དེ་འདྲའི་བྱིན་གྱིས་བརླབས་ནས་མཉན་ཡོད་ལ་ཕེབས་སྐབས་ལ་ཆོ་འཕྲུལ་མུ་སྟེགས་ཀྱི་སྟོན་པ་དྲུག་དང་ཆོ་འཕྲུལ་རྩལ་འགྲན་མཛད་ནས་མུ་སྟེགས་སྟོན་པ་དྲུག་ཕམ་པར་མཛད་ནས་སངས་རྒྱས་ཀྱི་བསྟན་པ་དར་བར་མཛད་པ་དེ་འདྲའི་ལོ་རྒྱུས་ཡོད་རེད་བ། དེའི་རྗེས་ལ་རྒྱ་གར་ནང་ལོགས་ཡིན་ན་ཡང་མཉན་ཡོད་ཐུབ་པ་ལ་ཆོ་འཕྲུལ་གི་མཆོད་རྟེན་ཟེར་བ་ལ་སོགས་པ་དེ་འདྲའི་དུས་དྲན་བྱེད་ཡས་ཀྱི་སྲོལ་བྱུང་བ་དེ་ནས་ད་བོད་ནང་རིམ་བཞིན་དར་བྱས་རྗེ་རིན་པོ་ཆེས་དམིགས་བསལ་གྱི་ད་ལྟ་འདི་གཙུག་ལག་ཁང་མདུན་ལ་ཆོ་འཕྲུལ་སྨོན་ལམ་ཆེན་མོ་ཆིག་སྟོང་བཞི་བརྒྱ་བཅུ་མེད་དགུ་ནས་སྲོལ་བཏོད་པ་གནང་བྱས་ནས་འདུག་སྲིད་ད་བར་དེ་འདྲ་བྱུང་བ་རེད་ད་འདི་སྐབས་དེ་དུས་ནས་བྱས་ནས་ཡང་གཞུག་གུ་ད་རྒྱལ་བ་གོང་ས་ལྔ་པའི་ཁ་ཐུག་རེད་པཎ་ཆེན་བློ་བཟང་ཆོས་རྒྱལ་མཚན་ཁ་ཐུག་ལ་ཆོ་འཕྲུལ་སྨོན་ལམ་ཆེན་མོ་ལ་ནི་གདན་ས་ཁག་གི་དགེ་བཤེས་གཙོ་བོ་དམ་བཅའ་བཞག་པ་གནང་བྱས་ལྷ་རམས་པ་དང་ནང་ཡང་དེ་ཚོ་གསར་གཏོད་གནང་བ་རེད་པཎ་ཆེན་བློ་བཟང་ཆོས་རྒྱན་གྱིས་ཆིག་སྟོང་དྲུག་བརྒྱའི་ནང་ལོགས་ལ་ཨོ་ད་འདི་ནས་ཨ་ནི་རྒྱལ་བ་བསྐལ་བཟང་རྒྱ་མཚོའི་ཁ་ཐུག་ལ་ཆོ་འཕྲུལ་སྨོན་ལམ་དུས་ཆེན་འདི་དེ་བས་ཨ་ནི་གྲ་རྒྱས་པ་དང་ཕུན་སུམ་ཚོགས་པ་དང་ཨ་ནི་དགེ་འདུན་པ་མང་པོ་འཚོགས་ཡས་དང་ཉི་མ་ཡང་མང་བ་འཚོགས་ཡས་དང་དེ་འདྲས་བྱས་ནས་ཨ་ནི་ག་ལེ་ག་ལེ་གི་ཆོ་འཕྲུལ་སྨོན་ལམ་ཆེན་མོ་ཟེར་བ་དེ་བོད་ལ་དུས་ཆེན། ད་ལྟ་རྒྱ་ཆེ་ཤོས་ཅིག་དང་ཆོས་ཕྱོགས་ཐོག་ནས་དུས་ཆེན་ལྷ་སའི་ནང་ལོགས་ཡིན་པ་ཡིན་ན་རྒྱ་ཆེན་པོ་ཞེ་པོ་ཅིག་དང་དེ་ལྷ་ས་ཙམ་མ་ཡིན་པར་བོད་མདོ་དབུས་ཁམས་གསུམ་ཚང་མ་ལ་ནི་རིམ་བཞིན་དར་ཞིང་རྒྱས་ནས་ཕར་འཕེལ་རྒྱས་ཆེན་པོ་འདི་འདྲས་ཅིག་ཆགས་བསྡད་ཡོད་རེད། ལགས་ལགས་སོ་སྐུ་ཞབས་ད་རེས་ཆོ་འཕྲུལ་སྨོན་ལམ་དང་འབྲེལ་ནས་གསུང་ཆོས་ཁ་ཅིག་གནང་གི་ཡོད་པ་འདྲ་བྱས་ཙང་གསུང་ཆོས་དེ་ག་རེ་ག་རེ་གནང་གི་ཡོད་ན།
ད་རེས་ཆ་བཞག་པ་ན་རིན་པོ་ཆེའི་གསུང་ཆོས་དེ་སྤྱིར་བཏང་གི་ཆོ་འཕྲུལ་སྨོན་ལམ་ག་དུས་ཡིན་པ་ཡིན་ནའི་སྨོན་ལམ་ད་རློན་ཚོགས་དང་སྐམ་ཚོགས་དང་བཅས་ནས་སྨོན་ལམ་གྱི་ཚོགས་ནང་སྨོན་ལམ་གྱི་ཚོགས་གཙོ་གནང་ཡས་དང་སྨོན་ལམ་ག་དུས་ཡིན་པ་ནི་སྔ་མོ་གི་ད་འཆར་གཞི་ནང་བཞིན་བྱས་པས་ན་སྐྱེས་རབས་ཀྱི་བླ་མ་དབུ་བླ་དེས་སྐྱེས་རབས་ཀྱི་གསུང་ཆོས་གནང་དགོས་པ་རེད། ཨ་ནི་སྐྱེས་རབས་གསུང་ཆོས་ཡོད་ཡོད་པ་བྱས་དེའི་སྒང་ལ་ད་སྤྱིར་བཏང་གི་ང་ཚོ་རིན་པོ་ཆེ་རྣམ་པ་ཚོ་ཚུར། རྒྱ་གར་ནས་ཐག་རིང་པོ་ནས་ཞེ་པོ་ཅིག་སྐུ་ལས་བསྐྱོན་ནས་ཆིབས་བསྒྱུར་གནང་དགོས་པ་རེད་ཐུགས་བརྩེ་བ་ཆེན་པོའི་སྒོ་ནས་ནིའུ་ཡོག་ད་ཕྱི་རྒྱལ་ནང་བ་ལ་ད་ང་ཚོ་རྒྱུན་དུ་བླ་མའི་མདུན་ནས་སྐུ་མདུན་ནས་གསུང་ཆོས་ཞུས་བྱས་དེ་འདྲ་མང་པོ་རྒྱ་གར་ནང་བཞིན་ང་ཚོ་ཡོང་གི་ཡོད་མ་རེད་པ་གོ་སྐབས་ཨ་རིན་པོ་ཆེ་རྣམ་པ་ཚོ་ཆིབས་བསྒྱུར་གནང་ཞོར་ལ་ནི་མི་མང་ཚོ་ལ་ད་སྐལ་བ་བཟང་ཆོས་ཀྱི་འབྲེལ་བ་ཡོང་བའི་ཆེད་དུ་གསུང་ཆོས་དེ་འདྲ་ཞུ་གནང་བ་རེད་ད་ལོ་ང་ཚོ་རིན་པོ་ཆེ་དགོངས་སྐོར་ཞུས་བྱས་གསུང་ཆོས་དེ་ཉི་མ་དང་པོ་དེ་ཛམྦྷ་ལའི་རྗེས་གནང་གནང་བ་རེད་ཨ་ནི་ཉི་མ་གཉིས་པ་དེ་ལ་རྗེ་བཙུན་འཇམ་པའི་དབྱངས་ཀྱི་ད། ཤེས་རབ་ཀྱི་ལྷ། རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་ཅིག་གནང་བ་རེད། ཨ་ཉི་མ་གསུམ་པ་དེ་ཚེ་དབང་གནང་བ་རེད་དེ་རྗེ་ཚེ་འཛིན་མའི་ཐོག་ནས་ཚེ་དབང་གནང་བ་རེད་དེ་ས་གནས་གསུམ་ཀ་ལ་གཅིག་གྱུར་རེད། ང་ཚོ་ས་ཆ་ད་ལྟ་ནེའུ་ཡོག་ལ་ཡིན་ན་བོད་ཚེས་བཅུ་བཞི་བཅོ་ལྔ་བཅུ་དྲུག་ཚོགས་གནང་འདུག་ཨ་ལི་ཡིག་གི་ཨ་ནི་བདུན་ཕྲག་རྗེས་མ་དེ་ཡང་གཟའ་པ་སངས་སྤེན་པ་ཉི་མ་གསུམ་ལ་མི་ནི་སོ་ཊ་དེ་ཚོགས་གནང་བ་རེད་དེ་རྗེས་མ་བདུན་ཕྲག་དེ་ལ།

ལགས་འོ་ན་ད་སྤྱིར་བཏང་གི་ཆོ་འཕྲུལ་སྨོན་ལམ་འདི་གྲ་སྒྲིག་འདི་ང་ཚོ་ལོ་དང་པོ་གཉིས་པ་དུ་བས་ཡིན་ན་སྨོན་ལམ་གྱི་ཅ་ལག་ཅིག་མཆོད་ཆས་ད་ག་རེ་ཡིན་པ་ཡིན་ན་ལ་ཅིག་གི་ཆ་ཚང་ཅིག་བྱས་ནས་དབྱེ་དགོས་གསོ་རུ་འདི་ད་གྲ་སྒྲིག་དང་པོ་ཡིན་དུས་ཙམ་པ་དཀའ་ལས་ཞེ་པོ་ཞིག་འདུག་ག་ལ་ཨ་ནི་དང་པོ་བཅོ་ལྔ་མཆོད་པ་བཞེངས་ཡས་དེ་རང་ལ་ཞེ་པོ་ཅིག་གོ་གོ་གནང་དགོས་རེད་དོལ་ཚོས་ཨ་ད་ལྟའི་ཆ་ལ་འདི་གའི་འདི་ད་མཆོད་ཆས་མང་པོ་ཅིག་ང་ཚོས་དད་ལྡན་མི་མང་ཚོས་གི་ཨ་ནི་ཅ་དངོས་ཕུལ་བྱས་བྱས་མཆོད་ཆས་མང་པོ་ཞེ་པོ་ཅིག་ཉོས་ཚར་ཡོད་རེད། དེའི་གྲ་སྒྲིག་ཡོད་ཡོད་པ་བྱས། ད་གཙོ་ཆེ་ཤོས་གཅིག་གིས་རིན་པོ་ཆེ་རྣམ་པ་ཚོ་གདན་འདྲེན་ཞུ་ཡས་དེ་དེ་རེད་ཡིན་ན་ཡང་དེ་ལྟ་དཀའ་ངལ་ད་ལྟའི་ཆ་ལ་མེད་པས་སོ། རྒྱ་གར་ལ་ང་ཚོ་ཕ་གིར། དགའ་ལྡན་བསྟན་བདག་ལྷན་ཚོགས་ལ་སྙན་སེང་ཡར་སྒྲོན་པ་ཡིན་ན་ལོ་རྟག་པར་ཞིག་ནི་སྐྱབས་རྗེ་རྣམ་པ་ཚོ་ཚུར་གདན་འདྲེན་ཞུ་ཡས་ཀྱི་གོ་སྐབས་ཡོད་པ་དང་ནི་རིན་པོ་ཆེ་རྣམ་པ་ཚོ་ཡིན་ནའི་ཐུགས་བརྩེ་བ་ཆེན་པོའི་སྒོ་ནས་ཚུར་ཆིབས་བསྒྱུར་གནང་བ་ཤ་སྟག་དེ་འདྲ་ཡིན་དུས་ཙམ་པ་ད་དཀའ་ངལ་ཆེ་ཤོས་གཅིག་འདི་རེད་དེ་ད་འདི་དཀའ་ངལ་ད་ལྟའི་ཆ་ལ་མེད་པ་འདྲ་བོ་ཞིག་ཡིན། ད་དཀའ་ངལ་ཆེ་ཤོས་དེ་ཁྱེད་རང་གསུངས་པ་ནང་བཞིན་དེ་དུས་ཚོད་ཞེས་པ་རེད་པ། དུས་ཚོད་དེ་ད་ང་ཚོ་གཅིག་ཚེས་པ་བཅོ་ལྔ་ལ་གཅིག་འཚོགས་ཡས་ཀྱི་མང་པོ་ཅིག་རྒྱ་གར་ནང་བཞིན་ཉི་མ་མང་པོ་ཅིག་རིང་སྨོན་ལམ་འཚོགས་ཡས་ཡོད་མ་རེད་དེ་ལ་ཉི་མ་གསུམ་དེ་རིང་པོ་རེད་དེ། ཡིན་ནའི་ད་འདི་དུས་ཚོད་དེ་གཟའ་སྤེན་པ་ཉི་མ་དེ་ལ། ཡིན་གཅིག་མིན་གཅིག་ཁ་ཐུག་ཁེལ་དགོས་སོ་དེ་འདྲའི་ཅིག་སོའི་གོ་གོ་དོག་པོ་དེ་དེ་སྐ་ལས་དོ་ཞི་མེད་ད། དུས་རྒྱུན་ནིའུ་ཡོག་ཁུལ་དང་དེ་ཚོ་ལ་དགེ་འདུན་པ་ཞེ་དྲག་མེད་པའི་སོར་བརྗོད་དེ་ཆོ་འཕྲུལ་སྨོན་ལམ་ཁ་ཐུག་ད་ལྟ་འདས་པའི་ལོ་གཉིས་ནང་ལོགས་ལ་དགེ་འདུན་པ་བརྒྱད་ཅུ་ལྷག་ཙམ་འཛོམས་གནང་གི་ཡོད་ད་ལོ་ཡིན་པ་ཡིན་ན་ཡང་ད་ལྟའི་ཆ་ལ་དགེ་འདུན་པ་ཁོ་རང་ཆིབས་བསྒྱུར་གནང་གི་ཡིན་གསུང་མཁན་ཨ་ནི་བྱང་ཨ་རིའི་ནང་ལོགས་ཕྱོགས་ག་ས་ག་ནས་ཞུས་པའི་དགེ་འདུན། ཕལ་ཆེར་བདུན་ཅུ་བརྒྱད་ཅུ་ཐམ་པ་མཚན་ཐོ་སླེབས་ཚར་བ་རེད་ད་དོ་དེ་ལས་མང་ང་ཕལ་ཆེར་ཕེབས་ཀྱི་རེད་བསམ་གྱི་འདུག་ཨ་ནི་མི་མང་ནི་ག་དུས་ཡིན་ན་ད་ལྟའི་ལ་ཅིག་གི་ཆོས་ཕྱོགས་ཀྱི་མཛད་རིམ་ལ་ཅིག་ཚུགས་པ་ཡིན་ན་ས་གནས་འདིའི་མི་མང་ཞེ་པོ་ཅིག་མང་པོ་མཉམ་ཞུགས་གནང་དགོས་རེད་དེ་འདི་བསམ་པ་སྒོ་ངའི་ཆེད་མེད་པའི་བཟོ་ཅིག་ཅིག་ལངས། ལོ་ལོ་སོའི་སྐུ་ཞབས་དེ་རིང་ང་ཚོ་དུས་ཚོད་བཅད་དང་བཅར་འདྲི་ཞུ་བའི་གོ་སྐབས་གནང་པ་དེ་ངེད་སྙིང་ཐག་པ་ནས་ཐུགས་རྗེ་ཞུ་ཡིན། དེ་དང་ཆབས་ཅིག་གསན་མཁན་རྣམ་པ་ཚོ་ཐེངས་འདིའི་ང་ཚོའི་བཅར་འདྲིའི་ལེ་ཚན་འདི་གར་མཚམས་འཇོག་ཞུ་བ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ།
ཐེངས་འདིའི་འཛམ་གླིང་ནང་གི་སྙན་གྲགས་ཅན་མི་སྣ་དང་ས་གནས་ཞེས་པའི་ལེ་ཚན་དེའི་ནང་རྒྱ་གར་ནང་གི་ནང་པའི་གནས་ཆེན་ཁོངས་ནས་ནཱ་ལེནྡྲ་དང་རྒྱལ་པོའི་ཁབ་བྱ་རྒོད་ཕུང་པོའི་རི་བཅས་སྐོར་ལྷུན་གྲུབ་ཚེ་རིང་ལགས་ཀྱིས་བདུན་སྔོན་མའི་འཕྲོས་ནས་གནས་བཤད་མུ་མཐུད་སྙན་སྒྲོན་གནང་གི་རེད། དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་བདུན་ཕྲག་སྔོན་མར་སྙན་སྒྲོན་ཞུས་པ་བཞིན། རྒྱ་གར་ནང་གི་ནང་པའི་གནས་ཆེན་ཁོངས་ནས་ནཱ་ལེནྡྲའི་གནས་བཤད་སྙན་སྒྲོན་ཞུ་མཚམས་ནས་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཁ་སར་པཱ་ཎི་ནི་རྒྱལ་པོའི་གཙུག་ལག་ཁང་ན་བཞུགས་ཏེ་སློབ་དཔོན་འཕགས་པ་ཟླ་བ་གྲགས་པ་དང་སློབ་དཔོན་ཙནྡྲ་གོ་མོ་གཉིས་བགྲོ་གླེང་མཛད་པའི་དུས་སུ། ཙནྡྲ་གོ་མིས་ལན་འཕྲལ་དུ་མ་ཐེབས་ཀྱང་ཕྱིས་ཐེབས་པར་འདུག་སྐད། ལན་ཅིག་སློབ་དཔོན་ཟླ་བ་གྲགས་པས་ཆོས་དྲིས་པ་ལ་ཙནྡྲ་གོ་མིས་ལན་གཏུགས་ནས་ཆབ་གསིལ་བ་ལྟར་མཛད། སྤྱི་བླུགས་ཀྱང་ཁྱེར་ནས་བྱོན་པས། དེའི་ཕྱིར་སློབ་དཔོན་ཟླ་བ་གྲགས་པས་གཟིགས་པའི་ཆེད་དུ་བྱོན་པས་ཁ་སར་པཱ་ཎི་རྡོ་སྐུ་དེ་ཕྱག་གཡས་པ་མཆོག་སྦྱིན་དུ་ཡོད་པ་དེ་རྣམ་འགྱུར་གྱི་ཕྱག་རྒྱ་མཛུབ་མོ་ཀྱེ་རེ་མཛད། དེ་གཅིག་གིས་སེ་གོལ་གཏོག་ཅིང་འདི་སྐད་ཟེར་བ་ཡིན་གསུངས་ནས་ཙནྡྲ་གོ་མི་ལ་ཆོས་སློབ་ཀྱིན་འདུག། དེ་དེ་ལྟར་ལུས་པས་ད་ལྟའང་ཕྱག་མཛུབ་ཀྱེ་རེ་བ་ཆེ་ཆུང་མི་ཙམ་པ་ཅིག་འདུག། སློབ་དཔོན་ཟླ་བ་གྲགས་པས་ཉེ་རིང་མི་མཛད་པར། ང་ལའང་གསུངས་པར་ཞུ་གསུངས་པས། ཁྱེད་སྐྱེ་བ་ལྔ་བརྒྱར་པཎྜི་ཏར་སྐྱེས་ཤིང། འཇམ་པའི་དབྱངས་ཀྱིས་བྱིན་གྱིས་བརླབས་པས། ངས་བཤད་མི་འཚལ། གསང་བ་འདུས་པ་སྒོམས་གསུངས་སོ། དེ་ནས་གསང་བ་འདུས་པ་ཞག་བདུན་བསྒོམས་པས། སྤྱན་རས་གཟིགས་ཀྱང་ནུབ་ཕྱོགས་ན་དཀར་ཀྲོང་ངེ་འདུག་པ་གཟིགས་སོ། ཡང། མཉྫུ་གྷོ་ཥ་གྲཱི་བ་བ་ཀྲ། འཇམ་དཔལ་མཇིང་ཡོན་ཞེས་པ་དེ། སློབ་དཔོན་ཟླ་བ་གྲགས་པ། ཙནྡྲ་གོ་མི་ལ་བསུ་བ་མཛད་པ་ན། ཤིང་རྟ་གཅིག་གི་སྟེང་དུ་ཙནྡྲ་གོ་མི་བཞུགས་པར་ཞུས་པས་མ་གནང་སྟེ། ང་དགེ་སློང་གི་གཙུག་ལག་ཁང་དུ་ཤིང་རྟའི་སྟེང་དུ་སྡོད་མི་རུང་གསུངས། ནན་ཏན་ཆེར་ཞུས་པས། འོ་ན། ངས་འཇམ་དབྱངས་ཀྱི་ཤིང་རྟའི་སྟེང་དུ་ལྟག་གཞུག་ཏུ་བསྡད་ལ། འཇམ་དབྱངས་ལ། བསིལ་ཡབ་གཡོབ་པའི་ཚུལ་དུ་བྱས་གསུངས་ནས་དེ་ལྟར་མཛད། ནཱ་ལེནྡྲའི་ནུབ་དཔག་ཚད་གཅིག་རྟ་ནས་ལྷོ་ན་མར་སྤྱན་དྲངས་པ་ཙནྡྲ་གོ་མིས་སྐུ་དེ་འཇམ་དབྱངས་དངོས་སུ་གཟིགས་པ། མི་རྣམས་ཀྱིས་ཕ་གི་ལ་ལྟོས་དང་བྱས་པས། མི་སྣང་བ་མ་དག་དེས། བེམ་པོར་འདུ་ཤེས་ནས་དེ་ཀ་ལྟར་ལུས་པ་ཡིན་ནོ། ད་ལྟའང་མཇིང་ཡོན་དུ་ཡོད། ཤིང་སྐུ་ཡིན་ལ་སྐུ་ཚད་མི་ཙམ་པ་ཡོད། དེ་ལྟ་ནའང་རྟེན་དག་ལ་སངས་རྒྱས་དངོས་ཀྱི་འདུ་ཤེས་སྐྱེས་ཏེ་གསོལ་བ་བཏབ་ན་དངོས་སུ་ཆོས་གསུངས་པ་ལ་སོགས་འབྱུང་བ་ཡིན། བེམ་པོ་ཡིན། གཟུགས་བརྙན་ཡིན་སྙམ་ན་བྱིན་རླབས་ཀྱང་ཆུང་གསུང། དེའི་རང་བཞིན་ནི་ཇོ་བོའི་གདམས་པ་ལས་ཀྱང། རྟེན་མཐོང་བ་ཡང་འདི་དག་ནི། བྱིན་གྱིས་བརླབས་ལས་བྱུང་བའི་ཕྱིར། དེ་བཞིན་གཤེགས་པ་ཉིད་ཡིན་ནོ། སྙམ་དུ་དད་ཅིང་གུས་པར་བྱ་ཞེས་གསུངས་སོ། ཏཱ་ར་ཐ། སྒྲོལ་མ་རྒྱན་མེད་ཅེས་བྱ་བར་གྲགས་པ་དེ་ནི་སློབ་དཔོན་ཙནྡྲ་གོ་མི་བྱང་ཆུབ་སེམས་དཔའ་ཡིན་པས། སློང་ཚད་སྟེར་བས་བྱིན་ཟིན་ནས། ཅི་ཡང་མེད་པའི་དུས་ཤིག་ཏུ། རྒྱ་གར་ལྷོ་ཕྱོགས་ནས་འོངས་པའི་གླུ་མཁན་དང་ཟློས་གར་མཁན་གྱིས་ཟླ་བ་ཕྱེད་དུ། གླུ་གར་གྱི་རོལ་མོ་ཕུལ་ནས་ནོར་བསླངས་ཟེར་བ་ལ་ན་བཟའ་རས་ཅིག་ཡོད་པ་དེ་བྱིན་པས་མ་འདོད་དེ། ཅི་སྟེར་ན་སྙམ་པར་དགོངས་པ་ན་གཟིམས་ཁང་གཙུག་ལག་ཁང་དེའི་ཤར་གྱི་གྱང་ལོགས་ལ་སྒྲོལ་མའི་སྐུ་བྲིས་མ་ཅིག་ཡོད་པ་ལ་གསོལ་བ་བཏབ་པས་དེའི་ཞལ་ནས། འདི་ཚོ་བྱིན་གསུངས་ནས། ཕྱག་གཡས་པའི་སོར་གདུབ་གཡོན་པས་ཕུད་ནས་གནང། དཔུང་རྒྱན་གཉིས་ཀས་ཕུད་ནས་གནང་བས། སིལ་ཁྲོལ་ཁྲོལ་དངོས་སུ་བྱུང་བས། དེ་རྣམས་རོལ་མོ་མཁན་ལ་བྱིན། དེ་ལ་པཎྜི་ཏ་རྣམས་ཀྱིས་སློབ་དཔོན་ལ་དེ་ཙམ་གང་ནས་བྱུང་ཟེར་ཞིང་བརྟགས་པས། སྒྲོལ་མའི་ཕྱག་སོར་དང། དབུ་ལ་ཤུལ་ཀྱང་བསྐོར་རེ་འདུག་པས། སྒྲོལ་མ་རྒྱན་མེད་ཅེས་དངོས་སུ་གྲགས། དེ་ནས་ནཱ་ལེནྡྲའི་ལྷ་ཁང་སྒོ་རྒྱབ་ཏུ་ལྟ་བ་གཅིག་ན། ཤར་གྱི་རྩིག་པའི་ནང་ལོགས་ན་ཞབས་ཀྱི་ཐད་ཀར་མགོ་གཏུགས་ཤིང་བྱིན་རླབས་ཞུས་པས། སྣུམ་འདྲེས་སྐྱེས་པར་སོང་ནས་ནག་པའི་དཀྱིལ་བསལ་པས། ཐལ་ཐལ་སོང་བ་བྱིན་རླབས་ཅན་དེ་ད་ལྟ་རབ་རིབ་ཙམ་གསལ་བར་བཞུགས་འདུག། རྒྱལ་པོའི་ཁབ་དང་བྱ་རྒོད་ཕུང་པོའི་རི། ནཱ་ལེནྡྲ་ནས་རཱཇ་གིར་ལ་སླེབ། དེ་ནི་རྒྱལ་པོའི་ཁབ་ཡིན་ཞིང། དེར་རིས་བསྐོར་བའི་དབུས་ཀྱི་ཐང་དེ་ཐམས་ཅད་སྔོན། གྲོང་ཁྱེར་ཆགས་པའི་ཤུལ་ཡིན། འབར་མའི་རྡ་རམ་ས་ལ་ལ་ཉེ་བ་ན་སྔོན་གྱི་རྡོ་མཁར་ཆེན་པོ་ཞིག་ཡོད་པ་དེ་རྒྱལ་པོའི་ཁབ་གསར་བ་བྱ་བ་རྒྱལ་པོ་ཨ་ཇི་ཏ་ཤ་ཏྲུ་མ་སྐྱེས་དགྲའི་ཕོ་བྲང་གི་ཤུལ་ཡིན། ཆུ་ཚན་གྱི་གནས་དེ་ཆུ་དྲོན་གྱི་ཀུན་དགའ་ར་བའི་ཤུལ་དང་ཆུ་ཚན་ཡོད་སའི་རི་དེ་རྒྱལ་པོའི་ཁབ་ཀྱི་རི་ལྔའི་ནང་གི་བེ་པུ་ལ་རི་ངོས་ཡངས་བྱ་བ་དེ་ཡིན་ཞིང། འོད་སྲུང་ལ་སོགས་དགྲ་བཅོམ་པ་ལྔ་བརྒྱས་བཀའ་བསྡུ་དང་པོ་མཛད་པའི་བྲག་ཕུག་ཀྱང་ཆུ་ཚན་གྱི་ཐག་ཉེ་ལ་ཡོད། ཆུ་ཚན་གྱི་རི་དེའི་ཁ་ཐུག་བྱང་ངོས་ན་ཡོད་པའི་རི་དེ་རི་བོ་སྐྱ་སེང་བྱ་བ་དེ་ཡིན་ཞིང། རི་དེ་གཉིས་ཀྱི་མཚམས་དེར་སྔོན་གྲོང་ཁྱེར་གྱི་རྒྱལ་སྒོ་ཡོད་པའི་རྩིག་ཤུལ་ཀྱང་ཡོད། ཆུ་ཚན་གྱི་ཐད་ནས་འོངས་པའི་ཆུ་འགྲམ་བྱང་ཕྱོགས་ས་འབུར་མཐོ་བའི་ཕྱོགས་ཤིག་ཡོད་ས་དེ་བེའུ་བན་འོད་མའི་ཚལ་གྱི་ཤུལ་ཡིན་ཞིང། དེར་སྟོན་པ་ལོ་ཤས་བཞུགས། རྒྱལ་པོའི་ཁབ་ཀྱི་བྱང་ངོས་ལ། གྲྀ་དྷ་ཀུ་ཊ་བྱ་བ། བྱ་རྒོད་ཕུང་པོའི་རི་ཡོད་ཅིང། དེ་ནི་སྟོན་པས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་མདོ་གསུངས་པའི་གནས་ཡིན། བྱ་རྒོད་ཕུང་པོའི་རིའི་མདུན་གྱི་ཐང་དུ། སུ་མ་ག་དྷི། མ་ག་དྷ་བཟང་མོའི་རྫིང་བུའི་ཤུལ་ཡོད་ཅིང། དེ་ནས་མར་ལ་འབབ་པའི་ཆུ་དེ་ལ། ས་ར་སྭ་ཏི། དབྱངས་ཅན་མའི་ཆུ་ཞེས་གྲགས་སོ། རྒྱལ་དབང་ཐམས་ཅད་མཁྱེན་པ་སྐུ་འཕྲེང་དྲུག་པ་རིན་ཆེན་ཚངས་དབྱངས་རྒྱ་མཚོའི་རྣམ་ཐར་དུ། དེ་ནས་ཆུ་སྦྲུལ་ལོའི་ས་ག་ཟླ་བའི་ཚེས་ཀྱི་ཉིན། བཅོམ་ལྡན་འདས་མཉམ་མེད་ཐུབ་པའི་དབང་པོ་དེ་ཉིད་ཀྱིས། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན་ཟབ་མོ་སྟོན་པར་མཛད་པའི་གནས་ཆེན་ངེས་པ་དོན་གྱི་ཁྱད་པར་དུ། འཕགས་པ་བྱ་རྒོད་ཕུང་པོའི་རིར་ངེད་རྣམས་ཀྱང་སླེབ། དེ་དུས་རྒྱ་གར་གྱི་ཡུལ་གྲུ་རྣམས་དང། བལ་པོ། འཛུམ་ལང། བོད་སོགས་ཀྱི་གནས་སྐོར་བ་ཤིན་ཏུ་མང་པོ་སླེབ་འདུག། དེ་སྐབས་ངའི་མཐོང་སྣང་ལ་བྱ་རྒོད་ཕུང་པོའི་རི་དེ་ཐ་མལ་གྱི་རི་ལྟ་བུའི་ས་རྡོ་བྲག་སོགས་ལས་གྲུབ་པ་མ་ཡིན་པར། ལཉྫའི་པོ་ཏི་སྤུངས་པ་འབའ་ཞིག་ཏུ་མཐོང་ནས་རི་རྩེ་ན་བཅོམ་ལྡན་འདས་ཀྱི་བཞུགས་ཁྲི་ཡོད་པ་དེར་མཇལ་བ་ལ་ཡང་པོ་ཏི་བགོམ་ལ་འཇིགས་ཏེ་མ་སོང། གཞན་མཇལ་མཁན་རྣམས་ནི་དོགས་པ་གང་ཡང་མེད་པར་པོ་ཏིའི་སྟེང་དུ་བགོམས་ནས་སོང་སྟེ་བཞུགས་ཁྲི་ལ་མཇལ་ནས་ཕྱག་སྐོར་བྱེད་ཀྱིན་འདུག། ང་རང་གཅིག་པུས་རིའི་རྩ་བ་དེ་ནས་མཉམ་མེད་ཐུབ་པའི་དབང་པོའི་སྐུ་གསུང་ཐུགས་ཀྱི་ཡོན་ཏན་དྲན་ནས་སེམས་ལ་སྐྱོ་བ་དང་དགའ་བ་ཚད་མེད་ཞིག་སྐྱེས་ཏེ་དབྱངས་སྙན་པོས་གླུ་འདི་བླངས་སོ། གླིང་ཀུན་གྱི་མཆོག་གྱུར་འཛམ་གླིང་དེ། སྐྱབས་དམ་པའི་ཆོས་ཀྱི་བང་མཛོད་ཡིན། སྒོས་རྒྱ་གར་འཕགས་པའི་ཡུལ་གྲུ་དེ། དཔལ་རྣམ་འདྲེན་སྟོང་གི་འཁྲུངས་ས་ཡིན། ལར་བྱ་རྒོད་ཕུང་པོའི་རི་བོ་དེ། མགོན་ཟས་གཙང་སྲས་ཀྱི་བཞུགས་གནས་ཡིན། འཁོར་ཡོངས་སུ་དག་པའི་དཀྱིལ་འཁོར་དབུས། དོན་ཟབ་མོའི་ཆོས་འཁོར་བསྐོར་ས་ཡིན། ང་ལས་འཕྲོ་བཟང་པོའི་བྱ་བྲལ་བ། དུས་དེ་རིང་གདུགས་ཀྱི་སྔ་དྲོ་ལ། གནས་ཁྱད་པར་ངོ་མཚར་ཅན་དང་མཇལ། འཁོར་དགའ་བདེས་གང་ནས་སྐྱིད་གླུ་བླངས། སེམས་ཐ་མལ་དུ་གནས་པའི་སྐྱེས་བུ་ལ། ཡོངས་གྲགས་ཀྱི་རི་བོ་འདྲ་ན་ཡང། ང་ལྷ་མིག་དག་པའི་མཐོང་སྣང་དུ། ཆོས་རིན་ཆེན་གླེགས་བམ་སྤུངས་པར་མཐོང། བྱིན་རླབས་ལ་ཕྱོགས་རིས་མི་མངའ་བས། ས་འདི་ནས་ཡན་ལག་ལྔས་ཕྱག་འཚལ། ལུས་ས་ལ་ཕབ་པའི་བདག་ཀྱང་འབུལ། སྒོ་གསུམ་ལ་བྱིན་རླབས་འཇུག་པར་ཤོག། ཡུལ་གང་དང་གང་ལ་འགྲོ་ཡང་རུང། གནས་གང་དུ་གང་དུ་བསྡད་ཀྱང་རུང། ལས་གང་བརྩམས་གཞན་དོན་འབའ་ཞིག་ཡིན། དེ་འགྲོ་ཀུན་སངས་རྒྱས་ཐོབ་ཕྱིར་བསྔོ། ཞེས་མགུར་དུ་བཞེས་ནས་ཕྱག་མཛད་གསུངས།

རྒྱ་ནག་དང་ཧོང་ཀོང་ཐའེ་ཝན་གྱི་ལེ་ཚན་ནང་རྒྱ་ནག་གི་དཔལ་འབྱོར་གནས་བབ་ཉམས་རྒུད་འགྲོ་བཞིན་པ་དང་དུས་མཚུངས་རྒྱལ་སྤྱིའི་འབྲེལ་ལམ་ཡང་ཇེ་སྡུག་ཏུ་འགྲོ་བཞིན་ཡོད་པའི་སྐོར་དབྱིན་ཇིའི་བདུན་རེའི་ཚགས་ཤོག The Economist སོགས་སུ་གནས་ཚུལ་སྤེལ་ཡོད་པའི་སྐོར་འཆི་མེད་ལགས་ནས་ཕྱོགས་སྒྲིག་ཞུས་པ་ཞིག་སྙན་སྒྲོན་ཞུས་གནང་གི་རེད། གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ཉེ་ཆར་དབྱིན་ཇིའི The Economist ཞེས་པའི་བདུན་རེའི་ཚགས་ཤོག་གིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིང་གིས་འཁྲུལ་སྣང་གི་སྨྱོ་བ་ལྟ་བུའི་བྱ་སྤྱོད་ཀྱིས་རྒྱ་ནག་དེ་བཞིན་གྲོགས་མེད་ཁེར་རྐྱང་དང་སྒོ་བརྒྱབ་པའི་གནས་སྟངས་སུ་འགྱུར་བཞིན་ཡོད་པའི་སྐོར་བཀོད་ཡོད་ཅིང། ཚགས་ཤོག་དེས་སྤེལ་བའི་གནས་ཚུལ་ནང། ན་ནིང་རྒྱ་ནག་ནང་ལ་ཕར་འགྲོ་ཚུར་འོང་བྱེད་མཁན་གྱི་ཕྱི་རྒྱལ་གྱི་མིའི་གྲངས་འབོར་སྤྱི་ལོ་ཉིས་སྟོང་བཅུ་དགུ་ལོའི་གོང་ལས་མི་གྲངས་ས་ཡ་དྲུག་ཅུ་རེ་གཉིས་ཏེ་ཉུང་དུ་འགྲོ་ཡས་ཀྱི་བརྒྱ་ཆ་དྲུག་ཅུ་རེ་གསུམ་ཙམ་ཟིན་ཡོད་པ་མ་ཟད། ཏོག་དབྱིབས་རིམས་ནད་ཁྱབ་གདལ་བྱུང་ནས་རྒྱ་ནག་གིས་ལོ་གསུམ་རིང་དམ་དྲག་བཀག་སྡོམ་བྱས་པའི་རིང། ཞི་ཅིན་ཕིང་གིས་ཧ་ལམ་ཕྱི་ཕྱོགས་སུ་བསྐྱོད་མེད་པ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཞི་ཅིན་ཕིང་ཕྱི་རྒྱལ་ཡུལ་དུ་སྡོད་པའི་ཉིན་གྲངས་བཅུ་གསུམ་ཡིན་པ་དང། སྤྱི་ལོ་ཉིས་སྟོང་བཅུ་དགུ་ལོར་ཉིན་གྲངས་ཉི་ཤུ་རྩ་བརྒྱད་ཡིན་ཞིང། ན་ནིང་སྤྱི་ཟླ་དགུ་པའི་ནང་རྒྱ་གར་གྱིས་གཙོ་གཉེར་བྱས་པའི་བཟོ་ལས་ཡར་ཐོན་ཅན་གྱི་རྒྱལ་ཁབ་ཉི་ཤུའི་ལྷན་ཚོགས་ཐོག་ལ་ཡང་ཞི་ཅིན་ཕིང་སླེབས་མེད་པའི་སྐོར་བཀོད་ཡོད་འདུག The Economist ཚགས་ཤོག་གིས་སྤེལ་བའི་གནས་ཚུལ་ནང། ན་ནིང་སྤྱི་ཟླ་བཅུ་གཅིག་པའི་ནང། ཨ་རིའི་སྲིད་འཛིན་ཇོ་བའི་ཏན་དང་ཞི་ཅིན་ཕིང་རྣམ་གཉིས་མཇལ་འཕྲད་གནང་བའི་སྐབས། ཡུལ་གྲུ་གཉིས་དབར་འགྲུལ་སྐྱེལ་གནམ་གྲུ་འཕུར་སྐྱོད་གྲངས་འབོར་མང་དུ་གཏོང་རྒྱུར་འབད་བརྩོན་གནང་རྒྱུ་གླེང་ཡོད་ན་ཡང། ན་ནིང་ལོ་མཇུག་བར་རྒྱ་ནག་གིས་གཟའ་འཁོར་གཅིག་ནང་རྒྱ་ནག་དང་ཨ་རིའི་དབར་གནམ་གྲུ་ཐད་ཀར་འཕུར་སྐྱོད་བྱེད་ཡས་ཀྱི་གྲངས་འབོར་ཐེངས་དྲུག་ཅུ་རེ་གསུམ་རང་འཇགས་ཡིན་པ་དང། དེ་ཡང་ཏོག་དབྱིབས་རིམས་ནད་ཁྱབ་གདལ་མ་བྱུང་སྔོན་གྱི་གནམ་གྲུ་འཕུར་སྐྱོད་གཟའ་འཁོར་གཅིག་ལ་ཐེངས་སུམ་བརྒྱ་བྱེད་ཀྱི་ཡོད་པ་ལས་ཞེ་པོ་ཉུང་དུ་ཕྱིན་ཡོད་པ་རེད། གནས་ཚུལ་ནང་བཀོད་པ་ལྟར་ན་ཨ་རིའི་ཞིབ་འཇུག་མི་སྣ་ཚོས་རྒྱ་ནག་ལ་དེང་དུས་ཀྱི་ཚན་རིག་ལག་རྩལ་མཁོ་འདོན་བྱེད་པའི་ཉེས་འཛུགས་འཕོག་རྒྱུར་ཞེད་སྣང་གིས་ཞིབ་འཇུག་མི་སྣ་ཚོ་དང་མཉམ་ལས་བྱ་རྒྱུར་དོགས་ཟོན་བྱེད་ཀྱི་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་ལོར་ཨ་རི་དང་རྒྱ་ནག་གི་ཞིབ་འཇུག་མི་སྣའི་དབར་ཐུན་མོང་གི་ཚན་རིག་དང་འབྲེལ་བའི་རྩོམ་ཡིག་སྤེལ་ཡས་ཉུང་དུ་ཕྱིན་ཡོད་ཅིང།

མང་ཚོགས་ཚོས་ཕྱི་རྒྱལ་གྱི་སོ་ཉུལ་ལ་ཡིད་གཟབ་བྱ་དགོས་པའི་ཉེན་བརྡ་གཏོང་གི་ཡོད་ཅིང། དེ་བཞིན་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་པ་དང་གསར་འགོད་པ། ཚོང་པ་ཚང་མས་རྒྱ་ནག་གི་གསང་བ་རྐུ་འཁྱེར་བྱེད་སྲིད་ལུགས་དང། ཞི་ཅིན་ཕིང་གི་སྨྱོན་པ་ལྟ་བུའི་ལྟ་སྤྱོད་དེས་རྒྱ་ནག་དེ་བཞིན་ཁེར་རྐྱང་དང་དབང་ཆ་གཅིག་སྒྲིལ་གྱི་ལམ་སུ་བསྐྱོད་ཀྱི་ཡོད་ཅིང། དེས་རྐྱེན་པས་རྒྱ་ནག་དང་ཕྱི་རྒྱལ་ཡུལ་གྲུའི་དབར་ཕན་ཚུན་འབྲེལ་ལམ་དང་ལག་རྩལ་དང་གནས་ཚུལ་སྤེལ་རེས་ཀྱི་ལམ་བུ་དེ་ཆུང་དུ་འགྲོ་བཞིན་ཡོད་པ་རེད། དཱའི་པེའི་མཚོ་ཐོག་ཚན་རིག་སློབ་གྲྭ་ཆེན་མོའི་དགེ་རྒན་ཆེན་པོ་གཞོན་པ་ཝུ་ཅན་ཀྲུང་གིས་འདི་ག་རླུང་འཕྲིན་ཁང་གི་དྲི་བར་ལན་འདེབས་གནང་སྐབས། ཙི་རོང་ཞི་ཅིན་ཕིང་ཙང་ཐའི་ཙི་ཧོ་ཞི་ཅིན་ཕིང་ལ་ཕེན་ཙི་ཧོ་ཞི་ཅིན་ཕིང་ལ་ཨན་ཅོན་ཀན་ཧོ་ཞི་ཅིན་ཕིང་ལ་ཅའོ་ལུའི་ཙི་ག་ཆི་སི་ཙོའུ་ཙི་ཏའོ་ཙི་ཤན་ཙུང་གོ་ཅིང་ཅི་མེའོ་པན་པ་ཝང་ཆེན་མའེ་ཅིན་ཏི་ཡི་ག་ཅིན་ཀོང། མཐོང་ཐུབ་པ་ཞིག་ལ་ཞི་ཅིན་ཕིང་གིས་སྲིད་དབང་འཛིན་པའི་རྗེས་སྙོམས་པ་ལྟ་བུའི་ལྟ་སྤྱོད་དང་ཞི་ཅིན་ཕིང་གི་བདེ་འཇགས་འཚོ་བ་དེ་བཞིན་དངངས་འཚབ་སོགས་ཀྱིས་རྒྱ་ནག་གི་དཔལ་འབྱོར་དེ་བཞིན་མདུན་སྐྱོད་མ་ཐུབ་པའི་གནས་སྟངས་ཆགས་ཡོད་པ་དང། ཞི་ཅིན་ཕིང་གིས་ཐོག་མར་རྒྱུད་གཅིག་ལམ་གཅིག་གི་སྲིད་ཇུས་དེས་ཕྱི་ཕྱོགས་སུ་འཁོར་སྐྱོད་ཐུབ་པར་ངོས་འཛིན་བྱས་ཡོད་ཅིང། ད་ཆ་རྒྱལ་ནང་གི་འཁོར་རྒྱུག་ཟེར་བ་བརྗོད་ནས། ཡུལ་སྐོར་སྤྲོ་འཆམ་ཁོ་ནའི་ཐོག་ནས་རྒྱ་ནག་དེ་བཞིན་ཕྱི་ཕྱོགས་སུ་དམ་དྲག་དང། ནང་ཁུལ་དུ་དམ་དུ་གཏོང་བཞིན་པའི་གནས་སྟངས་བཟོ་བཞིན་པ་དེ་ནི་ཞི་ཅིན་ཕིང་གི་བདེ་འཇགས་ཐད་ཀྱི་སེམས་འཚབ་མཚོན་ཐུབ་ཀྱི་ཡོད་པའི་སྐོར་དགོངས་ཚུལ་གསུངས་ཀྱི་འདུག། ཐའེ་ཝན་གྱི་མ་རྩ་འཛུགས་འཇོག་ཐེབས་རྩ་ཉམས་ཞིབ་ཁང་གི་ཉམས་ཞིབ་པ་ཝུའུ་པི་ཀྲི་ཡིས། ཞི་ཅིན་ཕིང་གིས་ལས་ཡུན་གསུམ་པ་དེ་འཛིན་པའི་རྗེས་བདེ་འཇགས་ཀྱི་གནད་དོན་དེ་བཏོན་ཡོད་པ་དང། རྒྱ་ནག་རྒྱལ་ནང་ནས་ཕྱི་རྒྱལ་ཡུལ་གྲུ་དང་ཡང་ན་ཕྱི་རྒྱལ་གྱི་འབྲེལ་ཡོད་ལས་ཁང་ཁག་དང་འབྲེལ་བ་བྱ་རྒྱུར་ཚད་བཀག་བཟོ་བཞིན་ཡོད་ཅིང། དེ་ཡང་ཞི་ཅིན་ཕིང་གིས་དེ་ཚོས་རྒྱལ་ཁབ་ཀྱི་ཆབ་སྲིད་བདེ་འཇགས་དང་དཔལ་འབྱོར་བདེ་འཇགས། སྤྱི་ཚོགས་བདེ་འཇགས་ལ་ཉེན་ཚབས་བཟོ་གི་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པར་བརྟེན། རྒྱ་ནག་མི་དམངས་ཚོས་ཕྱི་རྒྱལ་དང་ཡང་ན་ཕྱི་རྒྱལ་གྱི་འབྲེལ་ཡོད་ལས་ཁང་དང་ཞིབ་འཇུག་ཁང་སོགས་དང་འབྲེལ་བ་བྱ་རྒྱུར་རང་བཞིན་གྱིས་ཚད་བཀག་བཟོ་གི་ཡོད་པ་རེད་ཅེས་དགོངས་ཚུལ་གསུངས་ཀྱི་འདུག The Economist ཚགས་ཤོག་གིས་སྤེལ་བའི་གནས་ཚུལ་དེའི་ནང། ད་ལོ་ནས་བཟུང་རྒྱ་ནག་གི་མ་རྐང་གནས་སྟངས་ཐད་ལ་མ་རྩ་འཛུགས་འཇོག་བྱེད་མཁན་ཚོར་དངངས་འཚབ་ཆེན་པོ་འབྱུང་བཞིན་ཡོད་པ་དང། རྒྱ་ནག་དང་ཧོང་ཀོང་གི་མ་རྐང་ཁྲོམ་རའི་ནང་ད་ལོ་སྤྱི་ཟླ་དང་པོ་ཁོ་ནར་ཨ་སྒོར་ཁྲག་ཁྲིག་ཆེན་པོ་གཅིག་དང་གྲངས་ཆུང་ལྔ་ཙམ་མེད་པར་གྱུར་ཡོད་པ་དང། མ་རྐང་ཆག་ཡས་ཀྱི་བརྒྱ་ཆ་སུམ་ཅུ་སོ་ལྔ་ཙམ་ཟིན་ཡོད་ཅིང། དེ་དང་དུས་མཚུངས་ཨ་རིའི་མ་རྐང་བརྒྱ་ཆ་བཅུ་བཞི་ཙམ་འཕར་ཡོད་པ་དང་རྒྱ་གར་གྱི་མ་རྐང་བརྒྱ་ཆ་དྲུག་ཅུ་ཙམ་འཕར་ཡོད་པ་རེད། ཚགས་ཤོག་དེས་དབྱེ་ཞིབ་བྱས་པ་ལྟར་ན། རྒྱ་ནག་གི་མ་རྐང་མེད་པ་ཆགས་དགོས་དོན་གྱི་རྒྱུ་རྐྱེན་གཙོ་བོ་ཞིག་ནི། དེ་སྔོན་རྒྱ་ནག་ནང་ལ་མ་རྩ་འཛུགས་འཇོག་བྱེད་མཁན་ཚོས་རྒྱ་ནག་གཞུང་དེ་བཞིན་དཔལ་འབྱོར་བདག་གཉེར་བྱེད་ཡས་ཐད་ཡིད་ཆེས་བྱེད་ཆོག་པ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་དང། ཡིན་ནའི་ད་ཆ་ཡིད་ཆེས་དེ་མེད་པར་འགྱུར་བཞིན་སྟབས། དེས་རྒྱ་ནག་གི་འཕེལ་རྒྱས་ལ་མཇུག་འབྲས་ངན་པ་ཐེབས་ཀྱི་ཡོད་པ་རེད། པེ་ཅིན་གཞུང་གིས་ཉེ་བའི་ཆར་མ་རྐང་ཁྲོམ་ར་སྐྱོབ་ཆེད་དཔེར་ན་མ་རྐང་ལྟ་ཞིབ་ཚན་པའི་དཔོན་རིགས་བརྗེ་སྒྱུར་དང་མ་རྐང་ཁྲོམ་རའི་ནང་གང་བྱུང་མ་རྐང་ཉོ་ཚོང་བཀག་སྡོམ་བྱེད་ཡས་གཞུང་གཉེར་ཚན་པས་མ་རྐང་ཁྲོམ་ར་སྐྱོབ་ཐབས་ཀྱི་ལས་དོན་སྤེལ་ཡས་སོགས་ཀྱི་བྱ་ཐབས་བྱས་ཡོད་ཀྱང། དེས་འཕྲལ་སེལ་མ་གཏོགས་ནུས་པ་ཐོན་ཐུབ་རྒྱུ་ཁག་པོ་ཡིན་པའི་སྐོར Economist ཟེར་བའི་ཚགས་ཤོག་དེའི་ཐོག་གནས་ཚུལ་བཀོད་ཡོད་འདུག་རྒྱ་ནག་གཞུང་འབྲེལ་གྱི་གྲངས་ཚད་གཞིར་བཟུང་ལྟར་ན། ན་ནིང་རྒྱ་ནག་ནང་ཕྱི་རྒྱལ་གྱི་མ་རྩ་འཛུགས་འཇོག་བྱེད་ཡས་ཀྱི་གྲངས་འབོར་འདས་པའི་ལོ་ངོ་སུམ་ཅུའི་ནང་ཉུང་ཤོས་ཆགས་ཡོད་པ་དང། གནད་དོན་དབྱེ་ཞིབ་པ་ཚོས་རྒྱ་ནག་གི་དཔལ་འབྱོར་གཡང་དུ་ལྷུང་བ་ལྟ་བུའི་ཉམས་རྒུད་འགྲོ་ཡས་ཀྱི་རྒྱུ་རྐྱེན་གཙོ་བོ་ནི་ཞི་ཅིན་ཕིང་གི་ཕྱིར་བཤོལ་གྱི་སྲིད་ཇུས་ལ་བརྟེན་ནས་ཕྱི་རྒྱལ་གྱི་མ་རྩ་འཛུགས་འཇོག་བྱེད་མཁན་ཚོར་ཞེད་སྣང་སླེབས་ཏེ་རྒྱ་ནག་ནང་མ་རྩ་འཛུགས་འཇོག་བྱེད་མཁན་ཉུང་དུ་ཕྱིན་པར་བརྟེན་ནས་ཡིན་པ་དབྱེ་ཞིབ་གནང་གི་ཡོད་པ་རེད། རྒྱ་ནག་གི་སྔོན་རྩིས་ཐོག་ལ་མཁས་དབང་ཧེ་ཅང་ཕིང་གིས་རྒྱ་ནག་ནང་ཕྱི་རྒྱལ་གྱི་ཐད་ཀར་མ་རྩ་འཛུགས་འཇོག་བྱེད་ཡས་ལོ་ངོ་སུམ་ཅུའི་ནང་ཉུང་ཤོས་ཆགས་དགོས་ཡས་དེ་ནི་རྒྱ་ནག་གི་ད་ལྟའི་སྲིད་ཇུས་དང

ད་ཆ་ཐབས་ལམ་ག་རེ་ཡོད་དམ། སྒྱུར་བཅོས་སྒོ་མོ་ཕྱེ་བའི་སྲིད་ཇུས་བསྐྱར་དུ་འཛིན་ནམ། དོན་དངོས་དང་མཐུན་པའི་སྒྱུར་བཅོས་སྒོ་མོ་ཕྱེ་བའི་སྲིད་ཇུས་ཤིག་ཞི་ཅིན་ཕིང་གིས་འཛིན་ཐུབ་བམ། དེར་བརྟེན་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་ཀྱི་གནས་སྟངས་དེ་སྐྱོབ་ཐབས་མེད་པ་རེད་ཅེས་གསུངས་འདུག་གླེང་ཕྱོགས་མང་ཆེ་བས་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་འགྲོ་ཡས་ཀྱི་རྒྱུ་རྐྱེན་ཞིག་ནི་ཕྱི་རྒྱལ་གྱི་ཚོང་གཉེར་ཁང་གིས་རྒྱ་ནག་ནང་ལ་མ་རྩ་འཛུགས་འཇོག་མ་བྱས་པའི་རྐྱེན་ཡིན་པ་དང། དེ་མིན་རྒྱ་ནག་གཞུང་གིས་སོ་ཉུལ་ལ་ངོ་རྒོལ་ཟེར་བའི་ཁྲིམས་ལུགས་ལག་བསྟར་བྱས་པའི་རྗེས་ཕྱི་རྒྱལ་གྱི་ཚོང་གཉེར་ཁང་གིས་རྒྱ་ནག་ནང་ལ་ཚོང་གཉེར་བྱེད་མཁན་ཉུང་དུ་ཕྱིན་པ་དང། དེའི་ཐོག་ཨ་རིས་རྒྱ་ནག་ལ chip ཟེར་བའི་གློག་ཀླད་འཕྲུལ་ཆས་རིགས་ནང་མེད་དུ་མི་རུང་བའི་དངོས་ཟོག་ཚོང་གཉེར་བཀག་སྡོམ་བྱས་པའི་རྐྱེན་གྱིས། དེ་དང་འབྲེལ་བའི་བཟོ་ཚོང་ཁང་ཁག་རྒྱ་ནག་ནས་ཕྱིར་བཤོལ་བྱས་པ་སོགས་ཀྱིས་བྱུང་བ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཕྱི་རྒྱལ་དུ་གནས་བཞུགས་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་ཚའེ་ཐན་ཁུན་གྱིས། རྒྱ་ནག་གི་དཔལ་འབྱོར་མྱུར་ཚད་མགྱོགས་པོས་ཉམས་རྒུད་འགྲོ་ཡས་དེ་ནི་གཙོ་བོ་ཆབ་སྲིད་ཀྱི་ཁོར་ཡུག་གི་རྐྱེན་པས་ཕྱི་རྒྱལ་གྱི་མ་རྩ་འཛུགས་འཇོག་བྱེད་མཁན་ཚོར་བདེ་འཇགས་རང་བཞིན་མེད་པའི་རྐྱེན་གྱིས་ཡིན་པ་དགོངས་ཚུལ་གསུངས་དོན། 去年是断崖式的下跌 今年以来肯定就更不用说了 已经回到了改革开放之初的情况། ན་ནིང་རྒྱ་ནག་གི་དཔལ་འབྱོར་གནས་སྟངས་ཉམས་རྒུད་དུ་ཕྱིན་པའི་འོག་ད་ལོ་གནས་སྟངས་དེ་བས་སྡུག་ཏུ་ཕྱིན་ནས་སྒྱུར་བཅོས་སྒོ་མོ་ཕྱེ་བའི་སྲིད་ཇུས་མ་བཙུགས་སྔོན་གྱི་གནས་སྟངས་སུ་སླེབས་ཡོད་པ་རེད། གཅིག་ནི་རྒྱ་ནག་གིས་ཕྱི་རྒྱལ་གྱི་མ་རྩ་དང་དེ་བཞིན་ཚོང་གཉེར་མཁན་ཚོའི་ཐོག་ཆབ་སྲིད་ཐོག་ནས་ཧ་ཅང་གི་མི་དགའ་བ་ཆགས་ཡོད་པ་དང། གནས་ཚུལ་གང་ཡིན་མིན་མ་རྟོགས་པར་འཛིན་བཟུང་བྱེད་ཡས་ཀྱི་གནས་སྟངས་ཐོན་མུས་ཡིན་ཞིང། དེ་བཞིན་རྒྱ་ནག་དང་ཧོང་ཀོང་གི་མ་རྐང་ཁྲོམ་རར་རྙོག་དྲ་ཐོན་ནས་ཕྱི་རྒྱལ་གྱི་མ་རྩ་ཁག་མ་རྐང་ནས་ཕྱིར་ཐོན་བཞིན་ཡོད་པས། རྒྱ་ནག་གིས་ད་དུང་ཕྱི་རྒྱལ་གྱི་མ་རྩ་འཛུགས་འཇོག་བྱེད་མཁན་ཚོས་རྒྱ་ནག་ནང་མ་རྩ་འཛུགས་འཇོག་བྱ་རྒྱུར་འབད་བརྩོན་བྱེད་བཞིན་པ་ནི། ཕྱི་རྒྱལ་གྱི་མ་དངུལ་འཛའ་ཐང་བརྟན་པོ་བཟོ་བ་དང་ཕྱི་རྒྱལ་གྱི་མ་རྩ་འཛུགས་མཁན་ཚོས་རྒྱ་ནག་ལ་ཡིད་ཆེས་སླེབས་རྒྱུ་སླར་གསོ་ཡོང་ཐབས་བྱེད་ཀྱི་ཡོད་པ་རེད། ཡིན་ན་ཡང་ཐབས་ལམ་དེ་ཚོས་རྒྱ་ནག་གི་ད་ལྟའི་གཞི་རྩའི་དཀའ་གནད་དེ་སེལ་ཐུབ་རྒྱུ་ཁག་པོ་ཡིན་ཞིང། རྒྱ་ནག་གི་གཞི་རྩའི་དཀའ་གནད་དེ་ནི།